དམ་པའི་ཆོས་ལ་སྨན་གྱི་འདུ་ཤེས་སྟེ། དགེ་བའི་བཤེས་གཉེན་ལ་སྨན་པ་མཁས་པའི་འདུ་ཤེས། ནན་ཏན་ཉམས་སུ་ལེན་པ་ལ་ནད་གསོ་བའི་འདུ་ཤེས། དེ་བཞིན་གཤེགས་པ་ལ་སྐྱེས་བུ་དམ་པའི་འདུ་ཤེས། ཆོས་ཀྱི་ཚུལ་ལ་རིང་དུ་གནས་པའི་འདུ་ཤེས་དང་འདུ་ཤེས་དྲུག་སྟེ་དེའི་ཆེ། དེ་ཡི་དང་པོ་རང་ལ་ནད་པ་ལྟ་བུའི་འདུ་ཤེས་འདི་ཤིན་ཏུ་གལ་ཆེ་སྟེ། འདི་ཡོད་ན་འདུ་ཤེས་གཞན་རྣམས་ཤུགས་ཀྱིས་ཡོང། དེ་ཡང་རང་ནད་པ་མིན་པ་ལ་ནད་པ་ཡིན་པར་བསྒོམས་ན་ཕྱིན་ཅི་ལོག་ཏུ་འགྲོ་སྟེ། རང་ཉོན་མོངས་པའི་ནད་ཚབས་ཆེན་གྱིས་བཏབ་པའི་ནད་པ་ཡིན། ཀ་མ་པས། དོན་ལ་མིན་ན་དེ་ལྟར་བསྒོམས་པ་ཕྱིན་ཅི་ལོག་ཏུ་འགྲོ་སྟེ། སོ་སོ་དངོས་གནས་ཀྱི་ནད་པ་མིན་ན་ནད་པ་ཡིན་བསམ་བསྡད་ན་བློ་ཕྱིན་ཅི་ལོག་རེད་པ། གངས་རི་སྔོན་པོ་མིན་ན་སྔོན་པོ་རེད་བསམ་ཡག་འདྲ་བོ། རེད་པ་དང། དུང་དཀར་སེར་པོ་མིན་ན་སེར་པོ་རེད་བསམ་ཡག་འདྲ་བོ་དང། དེ་ཚོ། རེད་པ་དང། ཆོས་ཐམས་ཅད་རང་ངོས་ནས་མེད་ན་ཡང་རང་ངོས་ནས་གྲུབ་པ་རེད་བསམ་ཡག་འདྲ་པོ་སྒང་ག་ནོར་བ་རེད་པ་འཁྲུལ་བ་རེད་པ། དོན་ལ་མིན་ན། རེད་དེ་རང་ནད་པ་རེད། དངོས་གནས་ཀྱི་ནད་པ་དེ་ང་ཚོ་རེད། ག་རེ་རེད་ཟེར་ན། དུག་གསུམ་གྱི་གཅོང་ནད་ཆེན་པོས་ཐེབས་ནས་ནད་ཚབས་ཤིན་ཏུ་ཆེ་བ། འོ་སྐོལ་གྱིས་ན་བར་ཡེ་མ་ཤེས་གསུངས། སོ་སོ་རེད་འོ་ན་ནད་པ་ཡིན་ན་རང་གིས་ན་བར་ཤེས་དགོས་པ་ལ་དེ་ལྟར་མི་ཤེས་པ་གང་ཡིན་སྙམ་ན། ད་ནད་ཚབས་ཆེ་ཐག་ཆོད་ནས་ང་ཚོ་གི་ན་ཚ་དེ་ཚབས་ཆེ་ཐག་ཡུན་རིང་ཐག་ཆོད་ནས་ནད་པ་ཡིན་པ་སོ་སོས་སོ་སོ་ཧ་གོ་གི་ཡོད་མ་རེད། དཔེར་ན་ཚ་བའི་ནད་ཤིན་ཏུ་ཐུ་བའི་ཚེ་འཁྲུལ་ནས་རང་ནད་པ་ཡིན་སྙམ་པ་མེད་པར་གླུ་ལེན་པ་སོགས་བྱེད་པ་ལྟར། འོ་སྐོལ་ཉོན་མོངས་པའི་ནད་ཧ་ཅང་ཚབས་ཆེ་ཞིང་ཡུན་རིང་བས་ན་བར་མ་ཤེས་པ་ན་བར་ཡིན་པར་ཡུན་རིང་བས་ན་བར་མ་ཤེས་པ་ཡིན། འོ་ན་ནད་ཅིག་ཡོད་ན་གཟེར་དང་ཟུག་རྔུ་ལྟ་བུ་དགོས་པ་ལ། ད་འོ་ན། རེད་པ་དང། བི་ཀའི་སོ་སོ་དངོས་གནས་ཀྱི་ནད་པ་ཅིག་ཡིན་པ་ཡིན་ན། ཅིག་གཟེར་རྒྱག་ཡག་འདྲ་བོ་དང་ཟུག་རྔུ་འདྲ་བོ་ཅིག་མ་བདེ་བ་འདྲ་བོ་ཅིག་ཡོང་དགོས་རེད་པ། བརྟག་དཔྱད་བྱེད་ཡོང་དུས་མཐོང་དགོས་རེད་པ་དེ་འདྲ་ཅིག་དེ་ག་རེ་རེད་ཟེར་ན། ཟུག་རྔུ་ལྟ་བུ་དགོས་པ་ལ་དེ་མི་འདུག་པ་སྙམ་ན་ཡོད་དེ། དུག་གསུམ་གྱི་གཟེར་ཟུག་རེད་པ་དང་ཉོན་མོངས་པ་འདོད་ཆགས་ཞེ་སྡང་གཏི་མུག་གསུམ་གྱི་གཟེར་ཟུག་དྲག་པོ་ཡང་དང་ཡང་དུ་ཡོང་བ་དེ་ཡིན། དེ་ཇི་ལྟར་ཡིན་སྙམ་ན་དཔེར་ན་ཁྲོམ་ལྟ་བུར་ཕྱིན་ནས། ཁྲོམ་ཆེན་པོ་རེད་པ་དང་ཁྲོམ་ལྟད་མོ་ཡོད་ས་མང་པོ་གཅིག་ལ་སོ་སོ་བས་འགྲོ་གི་ཡིན་ན། དངོས་ཆས་ཡིད་དུ་འོང་བ་མཐོང་ནས་ས་ཨ་སོ་སོ་བས་གི་སྣང་བ་འགྲོ་ཡག་སོ་སོ་ལ་དགོས་ཐག་ཆོད་ཡག་གི་བས་ཅ་ལག་དེ་འདྲ་ཅིག་མིག་གིས་མཐོང་ནས་དེ་སིང་དེ་ནས་བ་རོ་འགྲོ་བས་གང་ལ་མིག་གིས་མཐོང། དེ་ནས་དངོས་ཆས་ཡིད་དུ་འོང་བ་མཐོང་ནས་ཉོ་ཡང་མ་ནུས་རེད་དཱ། གོང་ཆེ་དྲགས་གོང་གཅིག་བསྒྲིགས་པའི་སྒང་ལ་གོང་དེ་ཆེ་དྲགས་དངུལ་གྱིས་མ་འདང། ཨ་ནི་དེ་གཅིག་ཉོ་ཡང་མ་ནུས་ཤིང། རེད་དཱ། ད་དེ་ལ་བས་གཅིག་ར་དེ་ལ་བས་བློ་ཆགས་ནས་བས་གཅིག་བློ་མ་བདེ་སྐམ་སྐམ་འདྲ་པོ་གཅིག་རེད་དཱ། ཤག་ཏུ་སླེབས་པའི་ཚེ་དེ་བྱུང་ན་སྙམ་དུ་ཡིད་མི་བདེ་སྐམ་སྐམ་ཡོང་བ་གཉིད་མ་ཁུག་པ་འདྲ་པོ་གཅིག་རེད་དཱ། ཡོང་བ་དེ་འདོད་ཆགས་ཀྱི་གཟེར་རྒྱབ་པ་རེད།

ད་ཚིག་ངན་ཐོས་པ་ལྟ་བུའི་ཡིད་དུ་མི་འོང་པ་མཐོང་ཐོས་དྲན་པ་སོགས་ཀྱི་ཚེ་ཡིད་མི་བདེ་སྐམ་སྐམ་སྡོད་མི་བཟོད་པ་ལྟ་བུ་འབྱུང་བ་དེ་ཞེ་སྡང་གི་གཟེར་རྒྱབ་པ་ཡིན་ཟེར། ད་སོ་སོ་ལ་མི་གཅིག་གིས་པི་ཀའི་ཚིག་ངན་པ་འདྲ་བོ་བཤད་ནས་པའི་རྐུན་མ་ཟེར་ཡ་འདྲ་བོ་དང་འོ་ད་ཇག་པ་ཟེར་ཡ་འདྲ་བོ་དང་གཅིག་སོ་སོ་གི་སྐྱོན་འདྲ་བོ་ཡོད་ན་རེད་མེད་ན་རེད་གང་ཅི་གཅིག་གི་སྐྱོན་འདྲ་བོ་བཙུགས་ཡོང་དུས་ཧོབ་དེ་ཁ་ལ་ད་སོ་སོ་པའི་ཞེ་སྡང་ལངས་ནས་པའི་ཁོང་ཁྲོ་བྱས་གདོང་དམར་ཆུ་རུལ་འདྲ་བོ་ཆགས་ནས་རེད་པ་དང། བྱེད་ནི་པའི། ཕར་ཤག་ལ་ཕར་ཕྱིན་པ་ཡིན་ནས་ད་མདོ་དེ་མི་དེ་ཡར་དྲན་ཡོང་ནས་པའི་ཁོང་ཁྲོ་འདྲ་བོ་ལངས་ནས། ད་ག་རེ་བྱེད་དགོས་ཡིན་ནོ་བསམ་བསམ་འདྲ་བོ་བྱེད་པས་གཉིད་མ་ཁུག་ཕར་འགྱུར་ཡ་ཚུར་འགྱུར་ཡ་འདྲ་བོ་བྱེད་རེད་པ་དང། དེ་འདྲ་བྱས། ད་དེ་འདྲའི་གི་དེ། གར་ས་འདི། ཞེ་སྡང་གི་གཟེར་རྒྱབ་པ་རེད། ནུབ། འདི་ཞེ་སྡང་གི་གཟེར། དེ་བཞིན་དུ་ང་རྒྱལ་དང་ཕྲག་དོག་སོགས་ལ་ཞིབ་ཏུ་དཔྱོད་དང་གཟེར་ནད་དྲག་པོ་བཟོད་དཀའ་བ་ཡང་འོང་བ་དེ་ཡིན། དེས་ན་འདོད་ཆགས་ཀྱི་ནད་ཞེ་སྡང་གི་ནད་ཕྲག་དོག་གི་ནད་སོགས་ནད་སྣ་མང་པོས་བཏབ་པ་ཡིན། ད་ང་ཚོ་ནད་པ་ཡིན་པ་དེ་ད་ནད་ཀྱི་སྣ་འདི་ཚོ་རེད། ཐ་མལ་གྱི་ནད་སྣ་གཅིག་ཙམ་ལའང་འཇིགས་པར་བྱེད་དགོས་ན། ཉོན་མོངས་པའི་ནད་སྣ་མང་པོ་དེ་ཙམ་གྱིས་བཏབ་པ་ལ་ཅི་སྟེ་འཇིགས་པར་བྱེད་མི་དགོས་ཏེ། རེད་པ་དང། རྒྱལ་སྲས་ཞི་བ་ལྷས་གསུངས་སྤྱོད་འཇུག་ལས། ཐ་མལ་ནད་ཀྱིས་བཏབ་པ་ཡང། ཐ་མལ་ཕྱི་ཡི་ནད་རླུང་མཁྲིས་བད་ཀན་སོགས་ཀྱིས་བཏབ་པ་ལ་ཡང། སྨན་པ་མཁས་པའི་ངག་བཞིན་ངེས་པར་བྱ་དགོས་ན། འདོད་ཆགས་ཞེ་སྡང་ལ་སོགས་ཉེས་བརྒྱ་སྟེ་ཤིན་ཏུ་མང་པོའི། རེད་པ་དང། ཡེ། དེ་ནས། ནད་ཀྱིས་དུས་རྟག་ཏུ་བཏབ་པ་ལ་སྨོས་ཅི་དགོས་ཞེས་གསུངས། ད་སོ་སོའི་བི་གའི་ནད་ཀྱི་རྣམ་གྲངས་པའི་མང་པོ་གཅིག་གིས་པའི་མནར་བསྡད་པ་ཡིན་པ་ཡིན་དུས་ད་ནད་དེ་ལས་ཡར་བྲལ་བ་ལ་ད་སྨན་པ་མཁས་པ་ལྟ་བུའི་པའི་བླ་མ་བསྟེན་དགོས་ཀྱི་རེད་ཟེར་ཡ་གཅིག་རེད་ད་བླ་མའི་རེད་པ་དང། ཞེས་གསུངས། དེ་ཡང་རང་རེ་ནད་ཀྱིས་མནར་ཏེ་ཟླ་བ་རེ་གཉིས་ལྟ་བུའི་ཡུན་རིང་ཙམ་སོང་ན་ཡང་ཤིན་ཏུ་འཇིགས་དགོས་ན་ཟེར་ད་ན་ནས་ཉལ་ས་ལ་བརྒྱབ་ནས་ཟླ་བ་གཅིག་གཉིས་གསུམ་འདྲ་པོ་ཉལ་ས་ལ་བརྒྱབ་ན་ད་ད་ཞེ་དྲག་གི་ཉེན་ཁ་ཆེན་པོ་བརྩི་གི་རེད་པ་དང་ད་ཁོ་ན་ནས་པའི་ཉལ་ས་བརྒྱབ་ནས་ཟླ་བ་ཁ་ཤས་རེད་ཚར་རེད་ཟེར་གཅིག་ཧང་སང་སང་འདྲ་པོ་བྱེད་དགོས་རེད་བ་རེད་དེ་ཉོན་མོངས་པའི་ནད་ཀྱིས་འཁོར་བ་ཐོག་མ་མེད་པ་ནས་ད་ལྟའི་བར་མནར་ཞིང་ད་དུང་ཡང་འཁོར་བ་ལས་མ་ཐར་བར། ཨ་ནི་དྲག་དཀའ་བས་དེས་ན་དགེ་བཤེས་པོ་ཏོ་བས་སོས་དུས་མེད་པའི་ནད་པ། སླེབ་དུས་མེད་པའི་མགྲོན་པོ་ཞེས་གསུངས་པ་དེ་ངོ་མ་རང་ཡིན། ད་སོ་སོས་སོ་སོའི་བསམ་བློ་ཡག་པོ་བཏང་ན་ཨ་དུག་སེ་རེད། ནད་པ་དངོས་གནས་ཀྱི་ནད་པ་རེད་བསྡད་ཡོད་རེད་བ་ད། སོ་སོས་ད་ཉོན་མོངས་སྤངས་ཚར་ན་ནི་དེ་ག་རེད་མ་གཏོགས་འདོད་ཆགས་ཞེ་སྡང་དུག་གསུམ་སྤངས་ཚར་མཁན་ཅིག་ཡིན་ན་ནི་དེ་ག་རེད་མ་གཏོགས་སྤངས་མེད་ཕྱིན་ཆད་ད་དུག་གསུམ་གྱིས་དཔེ་མནར་ནས་དཔེ་ན་བསྡད་པའི་ནད་པ་ངོ་མ་དེ་རེད། ཨོ་དེ་རེད། དེ་ཙམ་ནད་པ་ཡིན་པ་ངོ་འཕྲོད་པ་བྱས། ནད་པ་ཡིན་པ་དེ་རེད། རང་ལ་ནད་པ་ལྟ་བུའི་འདུ་ཤེས་ཡིན། དེ་ལྟ་འདུ་ཤེས་གང་ག་ནང་ནས་དཔེ་གལ་ཆེ་ཡ་ཅིག་རེད། སོ་སོ་ནད་པ་ཡིན་པ་དཔེ་ཉོན་མོངས་ཀྱིས་དཔེ་མནར་ནས་དཔེ་ན་བསྡད་པའི་ནད་པ་ཡིན་པ་ངོ་ཤེས་སོང་ན། ད་དེ་ལས་དྲག་ཡ་བའི་ཡ་དྲག་ཡ་གི་ཐབས་ཤེས་བྱེད་དགོས་རེད་བ་ད། ནད་དེ་ཡོད་པ་ཧ་གོ་སོང་ན་སྨན་བསྟེན་གྱི་རེད་བ་ད། སྨན་གཅིག་དགོས་ཀྱི་རེད་བ་ད། ནད་ཡོད་པ་ཧ་མ་གོ་ན་སྨན་ཟ་རོགས་བྱེད་ཀྱི་མ་རེད་བ། འོ་དེ་རེད། ཨ་སྨན་དེ་ཆོས་རེད། རེད་བ། སྨན་གྱི་ཚོད་འདྲ་པོ་དེ་དམ་པའི་ཆོས་རེད། གཉིས་པ་དམ་པའི་ཆོས་ལ་སྨན་གྱི་འདུ་ཤེས་བསྐྱེད་པ་ནི། དམ་པའི་ཆོས་ལ་སྨན་གྱི་འདུ་ཤེས་བསྐྱེད་པ་ནི་ནད་པ་ནད་ཀྱིས་མནར་བ་ཤེས་ན་སྨན་ཞིག་འཚོལ་དགོས་པ་ལྟར་དེ་ལྟ་བུའི་ཉོན་མོངས་པའི་ནད་དེ་ཞི་བར་བྱེད་པའི་སྨན་ནི་དམ་པའི་ཆོས་ཁོ་ན་ཡིན་པས་དེ་འཚོལ་དགོས་གསུང། ཨ་ནད་དེ་ལས་དྲག་དགོས་ཀྱི་ཡོད་ན་དམ་པའི་ཆོས་བཙལ་དགོས་རེད་ད་དམ་པའི་ཆོས་འཚོལ་དགོས་རེད། དེ་བྱས། རང་ལ་ནད་པ་ལྟ་བུའི་འདུ་ཤེས་དམ་པའི་ཆོས་ལ་སྨན་གྱི་འདུ་ཤེས། ད་གསུམ་པ་ཆོས་བཙལ་དགོས་ཀྱི་ཡོད་ན་ཨ་ནི་ཆོས་དེ་སྟོན་མཁན་གྱི་དགེ་བའི་བཤེས་གཉེན་གཅིག་དགོས་ཀྱི་རེད་མ་གཏོགས་དགེ་བའི་བཤེས་གཉེན་ལ་མ་བསྟེན་པ་ལ་དམ་པའི་ཆོས་རྙེད་ཡ་ཡོད་མ་རེད།

དེ་རེད། སྨན་པ་མཁས་པ་ལྟ་བུའི་འདུ་ཤེས་བསྐྱེད་པ་ནི། དེ་ཡང་ནད་པས་སྨན་པ་མེད་པར་སྨན་ཟོས་ན་ཚ་གྲང་དང་སྔ་རྗེས་སོགས་ནོར་ནས་མི་ཕན་པའི་སྟེང་དུ་སྲོག་ལ་རྒོལ་བས་ན་སྨན་པ་མཁས་པ་ཞིག་ངེས་པར་བསྟེན་དགོས་པ། དཔེར་ན་ད་སོ་སོ་ན་བསྡད་ཡོད་ན། སྨན་པ་ལ་རྒྱུན་ནས་མ་བསྟེན་པ་བྱས། སོ་སོ་ནད་ཚབས་ཆེན་པོ་གཅིག་གིས་མནར་བསྡད་ཡོད་ན། ཨིམ་ཇི་ལ་མ་བསྟེན་པ་བྱས་ནས་སྨན་ཟ་བཞག་ན་གང་བྱུང་མང་བྱུང་དཔེ་སྨན་ཉོས་ནས་ཟ་བཞག་ན། ད་དེ་སོ་སོའི་ན་ཚ་དེ་དྲག་ཡག་གི་ཚབ་དེ་ལ་ད་དུང་དཔེ་ན་ཚ་སྡུག་རུ་ཕྱིན་ནས། ཨ་ནི་སོ་སོ་དཔེ་ཤི་ཡག་གི་ཉེན་ཁ་ཡོང་གི་ཡོག་རེད། ཨིམ་ཇི་མཁས་པ་ལ་མ་བསྟེན་ན། དེ་ཡིན་དུས་ངེས་པར་དུ་དཔེ་ཨིམ་ཇི་མཁས་པ་ལ་བསྟེན་དགོས་གི་རེད་བ། དེ་འོ་དེ་ནང་ལྟར་གྱི་ཨ་ནི་ཉོན་མོངས་གི་ནད་དེ་ལས་དྲག་བ་ལ་དམ་པའི་ཆོས་བཙལ་དགོས་རེད་ཆོས་བཙལ་ཡག་ལ་ཨ་ནི་དགེ་བའི་བཤེས་གཉེན་བསྟེན་དགོས་རེད་མ་གཏོགས་དགེ་བའི་བཤེས་གཉེན་རྒྱུན་ནས་མ་བསྟེན་པ་སོ་སོའི། དཔེ་ཐོག་རེད་པ་ད་གྲོག་སྡོང་འདྲ་བོ་བྱས་ནས་རེད་པ་ད་དཔེ་ཆ་སྒྲོག་སྟངས་འདྲ་བོ་བྱས་ནས་ཅིག་ཀློག་ཤེས་ཙམ་གྱིས་མ་དཔེ་ཆ་ཀློག་ཤེས་ཨེས་ཏེས་དཔེ་རེད་པ་ད་དག་མ་དག་འདྲ་བོ་ཅིག་ཤེས་ཀྱི་ཡོད་པས་སུམ་རྟགས་སྙན་ངག་འདྲ་བོ་ཏེས་ཤེས་ཀྱི་ཡོད་པས་དཔེ་ཆ་མ་དཔེར་ན་ལམ་རིམ་མ་ཀློག་དེ་ན་འོ་ད་དེ་ཧ་གོ་གི་འདུག་དེ་འདི་རེད་འདི་འདི་རེད་བསམ་པ་ཡིན་ན་ཡང་དེ་གིས་དེ་ནི་སོ་སོའི་ནད་དྲག་ཐུབ་ཡ་ཡོད་མ་རེད། དགེ་བའི་བཤེས་གཉེན་མ་བསྟེན་པ་ལ་བྱས་ཙང་དགེ་བའི་བཤེས་གཉེན་དེ་སྨན་པ་མཁས་པ་འདྲ་བོ་ཅིག། རེད་པ་ད། སྨན་པ་མཁས་པ་དང་གཅིག་པ་བསམ་བློ་བཏང་དགོས་རེད། སྨན་པ་མཁས་པ་ཞིག་ངེས་པར་དུ་བསྟེན་དགོས་པ་ལྟར་དགེ་བའི་བཤེས་གཉེན་ལ་མ་བསྟེན་པར་དཔེ་ཆ་གཅིག་པུའི་སྟེང་ནས་ཆོས་བྱས་ཆོག་སྙམ་ནས་ཁ་ཏོན་དང་སྒོམ་སོགས་བྱས་ན་རྟོགས་པའི་ཉམས་མྱོང་གང་ཡང་མི་སྐྱེ་བར་ད་དུང་ཤེས་རྒྱུད་རེངས་སུ་རེངས་སུ་འགྲོ་གི་རེད། དགེ་བའི་བཤེས་གཉེན་གྱི་བྱིན་རླབས་དེ། དང་བྲལ་ཚེ་རེད་པ་ད་བཞིའི་བྱིན་རླབས་དེ་མེད་པ་ཡིན་དུས་དཔེ་ཆ་ལྟ་གིན་ལྟ་གིན་དཔེ་ཆ་ཀློག་གིན་ཀློག་གིན་ཀློག་གིན་ད་དུང་སོ་སོའི་ཤེས་རྒྱུད་དེ་བས་གྱོང་རུ་གྱོང་རུ་གྱོང་རུ་འགྲོ་ཡ་དེ་ཉེན་ཁ་ཡོད་རེད་རེད་པ་ད། དེ་ཡིན་དུས་དགེ་བའི་བཤེས་གཉེན་བསྟེན་དགོས་རེད་དེ་རེད། འོ་ད་དགེ་བའི་བཤེས་གཉེན་དངོས་ཀྱི་དངོས་སུ་མ་བསྟེན་པ་བྱས་འོ་ད་ཕ་གི་དེང་སང་ཅིག་ཊེབ་རི་ཀོ་ཟེར་ཡ་འདྲ་བ་དང་འོ་ད་ཝི་ཌིའོ་ཟེར་ཡ་འདྲ་བ་ཅིག་མཐུན་རྐྱེན་མང་པོ་ཡོད་རེད་བ་འོ་ད་དེ། དགེ་བའི་བཤེས་གཉེན་མ་བསྟེན་པ་བྱས་ནས། དེ་ཚོ་ནས་ཉན་པ་ཡིན་ན་ཧ་ལ་གོ་གི་རེད། དེའི་ནང་ལ་རེད་ཟེར་དུས་རེད་མ་རེད་ཟེར་དུས་མ་རེད། རེད་པ་ད། དབྱེ་བ་གྲངས་ཀ་དེ་ཚོ་རེད་པ་ད། དཔེར་ན་ཤེས་བྱ་ལ་དབྱེ་ན་རྟག་དངོས་གཉིས་ཟེར་ཡོད་རེད་ཟེར་དེའི་ནང་ལབ་བཞག་ན་ཤེས་བྱ་ལ་རྟག་དངོས་གཉིས་ཡོད་པ་འདྲ་ཧ་གོ་འགྲོ་གི་རེད་བ། དེས་ཕན་གི་མ་རེད། དེ་གི་བྱིན་རླབས་དེ་ཐོབ་ཡ་ཡོད་མ་རེད་བྱིན་རླབས་ཟེར་ཡ་དེ་གསོན་པོའི་ཤེས་རྒྱུད་གི་ཐོག་ནས་མ་བྱིན་རླབས་ཡོང་དགོས་རེད་མ་གཏོགས་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ནས་མ་ཨའོ་ད་རྩ་བའི་བླ་མའི་བར་ག་ལམ་གྱི་རིམ་པའི་གོང་མ་གོང་མ་ནས་མ་བྱིན་རླབས་གི་ཆུ་བོ་འདྲ་བོ་དེ་རྒྱུན་དེ་མ་གསོན་པོའི་གཅིག་མ་སྙན་བརྒྱུད་ཟེར་ཡ་དེ་གསོན་པོའི་བརྒྱུད་རེད་བ་ད་གང་ཅི་རེད་མ་གཏོགས། ཊེབ་རི་ཀོ་གི་བརྒྱུད་ཟེར་ཡ་ཅིག་མི་འདུག་བ། ཝི་ཌིའོ་གི་བརྒྱུད་པ་ཡིན་ཟེར་ཡ་ཅིག་མི་འདུག་ཨ། བྱས་ཙང་དེ། བྱས་ཙང། ལས་དེ་སླ་པོ་རང་ཅིག་རེད་ཕ་གི་ཊེབ་རི་ཀོ་ཉན་ཝི་ཌིའོ་ལྟ་ནི་ཧ་གོ་ཡོང་གི་རེད། ཧ་གོ་ཡ་དགེ་བའི་བཤེས་གཉེན་གི་ཁྲིད་པ་དང་གཅིག་པ་ཧ་གོ་གི་རེད་དེ། དེ་ཤེས་རྒྱུད་དེ། ཨ་ནི་གཞུག་གུ། སོ་སོའི་སེམས་དེ་གྱོང་པོ་ཞེ་པོ་ཆགས་ཡ་ཅིག་སེམས་མི་ང་རྒྱལ་ཆེན་པོ་གྱོང་པོ། ཨ་དེ་ཆགས་ཡོང་དུས་ཨ་ནི་དཔེ་ཆ་ལྟ་ཡ་ཆོས་ཉན་ཡ་དེ་གོ་ཆོད་ཡ་མ་རེད་ན་ཚ་དྲག་དགོས་ཡ་དེ་དྲག་གི་མ་རེད་ན་ཚ་འཕར་ཡོང་གི་རེད་ཨོ་དེ་ཚོ་སྨན་ལོག་ཐེབས་པ་དང་གཅིག་པ་རེད་དགེ་བའི་བཤེས་གཉེན་མ་བསྟེན་ན་དེ་ཚུལ་གྱི་གྲས་ཀྱི་སྨན་ལོག་ཐེབས་འགྲོ་གི་རེད་རེད་པ་ད་ཨོ་དེ་རེད་གབ་སོད་དང་རྒྱུགས་འཕྲོད་འགྲོ་གི་རེད། འཕེལ་དོན་དགུ་མ་རེད་དེ་ལྟ་གི་ཡིན་ན་རེད་པ་ད་རེད་དེ། འདི་ནི། རྟོགས་པ་སྐྱེ་ཡ་ཡོག་མ་རེད་སོ་སོའི་རྒྱུད་ལ་ལམ་གྱི་རིམ་པ་དེ་སྐྱེ་གི་མ་རེད། དེ་རེད། ཨ་ནི་ཆོས་མ་བྱས་པ་དང་གཅིག་པ་རེད་བ་ལམ་གྱི་རིམ་པ་མ་སྐྱེས་ན་ལོ་ཉི་ཤུ་སུམ་ཅུ་དཀའ་ལས་བརྒྱབ་ནས་ལ་རེད་བ་ད་ཆོས་མ་བྱས་པ་དང་གཅིག་པ་ཆགས་འགྲོ་དུས་ད་ཕན་ཐོགས་མ་སོང་བ་དགེ་བའི་བཤེས་གཉེན་ལ་མ་བསྟེན་པར་དཔེ་ཆ་གཅིག་པུའི་སྟེང་ནས་ཟེར་ད་དེ་ཚོའི་བས་ནན་པོ་བྱས་ནས་བསྡིགས་པས་གསུང་དགོས་ཡ་སྐྱབས་རྗེ་བདེ་ཆེན་སྙིང་པོས་གསུངས་ཡོག་རེ་ལ་དང་པོ་སྐྱབས་རྗེ་རྡོ་རྗེ་འཆང་གིས་དེ་ནས་བཀའ་རྩོམ་མཛད་ནས་ཆེ་ངག་གི་རེ་བ་ད་གིས་ཕན་གི་རེ་དགོངས་ནས་བས་མ་འོངས་པའི་ད་གདུལ་བྱ་ང་ཚོའི་གི་བཟོ་འདྲ་པོ་རེ་བ་ད་མ་ད་དེ་རེད་འདི་ན་བྲིས་གནང་དགོས་ཡ་དེ་རེ་བ། དཔེ་ཆ་གཅིག་པུའི་སྟེང་ནས་ཆོས་བྱས་ཆོག་སྙམ་ནས་ཁ་ཏོན་དང་སྒོམ་སོགས་བྱས་ན་རྟོགས་པའི་ཉམས་མྱོང་གང་ཡང་མི་སྐྱེ་བར་ཤེས་རྒྱུད་རེངས་སུ་རེངས་སུ་འགྲོ་བས་དེས་ན། ཆོས་ཤིག་བྱེད་སྙམ་ན་སྨན་པ་མཁས་པ་དང་འདྲ་བའི་དགེ་བའི་བཤེས་གཉེན་ནན་ཏན་དུ་བསྟེན་དགོས་ཡང་ནས་ཡང་དུ་བསྟེན་དགོས། རེད་ནད་པས་སྨན་པ་རྙེད་ན་དགའ་བ་ཆེན་པོ་སྐྱེ་ཅི་ཟེར་ཉན་གུས་པས་བསྙེན་བཀུར་བ་ལྟར་དགེ་བའི་བཤེས་གཉེན་རྙེད་ནས་ཀྱང་དེ་བཞིན་དུ་བྱེད་དགོས། ད་སོ་སོ་ལ་དགེ་བའི་བཤེས་གཉེན་རེ་ཅིག་རྙེད་ན

དཔེ་ཆ་དགེ་རྒན་བསྟེན་པ་རེད་མ་གཏོགས་གཞན་དགེ་རྒན་གཞན་ཆ་བསྟེན་པ་མ་རེད་བ་སྲིད་ཀྱི་དགེ་རྒན་གལ་བསྟེན་པ་མིན་ཡིན་ཙང་དཔེ་ཆ་དེ་ཡག་པོ་ཅིག་ཁྲིད། ཆོས་དེ་ཡག་པོ་ཅིག་ཕར་བཤད། སོ་སོས་གང་མཁྱེན་པ་དེ། ཨ་ནི་དེ་ག་བྱས་བཞག་པ་ཡིན་ན་ཨ་ནི་སློབ་མའི་རྒྱུད་ལ་དགེ་ཕྲུག་གི་རྒྱུད་ལ་བའི་རྟོགས་པ་བསྐྱེད་ཡ། ཨ་དེ་འདྲ་ཡག་པོ་ཡོང་གི་རེད་རེད་བ་ད། འདི་གུས་པས་བསྙེན་བཀུར་བ་ལྟར་དགེ་བའི་བཤེས་གཉེན་རྙེད་ནས་ཀྱང་དེ་བཞིན་དུ་བྱེད་དགོས་ཏེ་ཡོན་ཏན་རིན་པོ་ཆེ་སྡུད་པ་ལས་དེ་ལྟ་བས་ན་བྱང་ཆུབ་དམ་པ་འཚོལ་བ་ཡི་བསམ་པ་དྲག་ལྡན་མཁས་པས་ང་རྒྱལ་ངེས་པར་བཅོམ་སྟེ། ང་རྒྱལ་ངེས་བཅོམ་སྟེ་ངེས་པར་བཅོམ་སྟེ་ནད་པའི་ཚོགས་ཀྱིས་ནད་གསོ་བའི་ཕྱིར། དེ་ནས་སྨན་པ་མཁས་པ་བསྟེན་པ་ལྟར་གཡེལ་བ་མེད་པར་དགེ་བའི་བཤེས་གཉེན་ཚུལ་བཞིན་བསྟེན་པར་བྱ་ཞེས་གསུངས་སོ། ད་དགེ་བའི་བཤེས་གཉེན་ལ་འདི་ནི་སྨན་པ་མཁས་པའི་འདུ་ཤེས། འདུ་ཤེས་གསུམ་པ་དེ་འགྲིག་སོང་ང། ད་འདུ་ཤེས་བཞི་པ་དེ། བཞི་པ་ནན་ཏན་ཉམས་སུ་བླངས་པ་ལ་ནད་འཚོ་བའི་འདུ་ཤེས། བསྐྱེད་པ་ནི་ནད་པའི་ནད་ལ་ཕན་བྱེད་སྨན་ཉིད་ཡིན་ཀྱང་ནད་པས་སྨན་པ་ལས་སྨན་བཟང་ལ་མང་བ་བླངས་ནས་མ་ཟོས་པར་སྔས་མགོར་བཞག་ན། སྨན་པས། སྨན་པས་བྱིས་ཟེར་བ། རྣམས་མི་བྱེད་བྱིས་ཟེར་ཡ་དེ་འདི་ཀ་སྟེ། ཁ་གསུམ་སྟེ་དེར་བ་ད་ག་ཡ་བཏགས་བྱ་གི་གུ་བྱི། ཀ། ཁ་ར་ར་སྟེ་སྨན་པ་བྱེད་ཁ་ག། སྨན་པས་དེ་ནི།

ད་དེ་སྨན་གྱིས་ལན་པ་རེད་པས་ཟེར་ན་སྨན་གྱིས་མ་ལན་པ་རེད་ཨེམ་ཆི་གིས་མ་ཉན་པ་ནད་པ་སོ་སོ་གི་སྐྱོན་རེད་བ། ལག་ལེན་མ་བསྟར་བའི་སྐྱོན་འོ་དཔེ་དེ་བཞིན་དུ་གསུངས་རེད། སྨན་པ་མཁས་པ་འདྲ་བའི་དགེ་བའི་བཤེས་གཉེན་ལས་ཉོན་མོངས་པའི་ནད་ཞི་བར་བྱེད་པའི་སྨན་དང་འདྲ་བའི་གདམས་ངག་མང་དུ་ཐོས་ཀྱང་ཉམས་སུ་མི་ལེན་ན་གདམས་པ་ཟབ་ལ་རྒྱས་པ་ཇི་ཙམ་ཐོབ་ཀྱང་རྒྱུད་ཐོག་མི་ཕན་པ་ནི་བླ་མས་མ་ལན་ཆོས་ཀྱིས་མ་ལན་པར་སློབ་མ་རང་ཉིད་ཀྱི་ཉེས་པ་ཡིན་ཏེ། ད་སློབ་མའི་རྒྱུད་ཀྱི་བའི་ཉོན་མོངས་བཏུལ་ཡ་སེམས་བཏུལ་ཡ་གི་ཆེད་དུ་བླ་མའི་ཕ་གིའི་མན་ངག་ཆོས་རེད་བ་ད་ག་ཟེར་གྱིས་གསུངས་པ་དེ་སོ་སོས་ལག་ལེན་བསྟར་དགོས་རེད། སོ་སོས་ཉམས་སུ་མ་བླངས་ན་ཨ་ནི་རྒྱུད་ཐོག་ལ་ཕན་གྱི་མ་རེད། དེ་ཕན་མ་སོང་ན་བླ་མ་ལ་ཡག་ལ་བཀྲི་ཡ་མཁན་ཡོད་མ་རེད། བླ་མ་ལ་ཡག་ལ་བཀྲི་ཡ་མཁན་ཡོད་མ་རེད། ཆོས་ལ་ཡག་ལ་བཀྲི་ཡ་ཡོད་མ་རེད། སོ་སོས་ལག་ལེན་མ་བྱས་པའི་དེ་རེད། སློབ་མ་རང་ཉིད་ཀྱི་ཉེས་པ་ཡིན་ཏེ་མདོ་ཏིང་ངེ་འཛིན་གྱི་རྒྱལ་པོ་ལས། ཨཱ། མི་དག་ན་ཞིང་ལུས་ནི་སྡུག་བསྔལ་ཏེ། ལོ་གྲངས་མང་པོར་རེས་འགའ་མ་ཐར་བ། དེ་ནི་ཡུན་རིང་ནད་ཀྱིས་ཉོན་མོངས་པས། ནད་རྣམས་གསོ་བའི་ཕྱིར་ཡང་སྨན་པ་བཙལ། ད་ཚིག་འདི་རེད། ད་འདི་ནང་ལ་གསུངས་བཞག་ཡ། ཡང་དང་ཡང་དུ་དེ་ཡིས་བཙལ་བ་ཡིས། ཡང་དང་ཡང་དུ་ནད་པ་དེ་ཡིས་བཙལ་བ་ཡིས། སྨན་པ་མཁས་ཤིང། རིག་པ་དེས་རྙེད་དེ། སྨན་པ་མཁས་པ་དེས་ཀྱང། དེ་ནས་སྙིང་རྗེ་ཉེ་བར་བཞག་ནས་ནི། སྨན་དེ་གཏང་བར་གྱིས་ཞེས་བྱིན་པ་དང། སྨན་མང་བཟང་ཞིང་ཕངས་པ་དེ་བླངས་ནས། ན་བ་འཚོ་བར་འགྱུར་བའི་སྨན་མི་འཐུང། སྨན་པས་མ་ལན་སྨན་གྱིས་མ་ཉེས་ཏེ་ནད་པ་དེ་ཉིད་ཀྱི་ནི་ཉེས་པ་ཡིན། དེ་བཞིན་བསྟན་པ་འདི་ལ་རབ་བྱུང་སྟེ། ད་དེ་དཔེ་དེ་ད་གིན་གསུངས་ཚར་སོང་བ་འགྲེལ་པ་དེ་རེད། འོ་དཔེ་དེ་ནང་ད། སངས་རྒྱས་ཀྱི་བསྟན་པ་ལ་བས་རབ་ཏུ་བྱུང་ནས་ཁྱིམ་ནས་ཁྱིམ་མེད་པར་བས་རབ་ཏུ་བྱུང་སྟེ། ཨ་ནི་སྟོབས་དང་བསམ་པ་ཟེར་དད་པ་ལ་སོགས་པའི། དད་པའི་སྟོབས་རེད་བ་ད་དད་པ་ལ་སོགས་པའི་སྟོབས་དང། དེ་ནས་བསམ་གཏན་བཞི་དད་སོགས་དབང་པོ་ལྔ། ཀུན་བསྐྱེད་པའི་ཐབས་དང་དེ་དག་གི་འབྲས་བུའི་ཕན་ཡོན་སོགས་ཐོས་པས་རིག་པར་བྱས་ནས་དེ་ཚོ་གང་ག་ལོ། དེ་དག་བསྐྱེད་པའི་ཐབས་བསྒོམ་པ་ལ་ནི་མངོན་པར་བརྩོན་པར་མི་བྱེད་ཅིང། ད་དེ་ཚོའི་ལམ་གྱི་རིམ་པ་དེ་ཚོ་ཐོས་པ་བྱས་ནས་ཧ་གོ་བ་བྱེད། ཆ་ཚང་བཤད་རྒྱུ་ཡོད་ཡ། དྲི་བ་བཏང་ན་ལན་རྒྱབ་རྒྱུ་ཡོད་མཁན་རེད་བ། ཆ་ཚང་ཤེས་པ་བྱེད། ཡིན་ན་ཡང། དེ་དག་ལམ་ཧ་གོ་ཡག་གི་ལམ་དེ་རྒྱུད་ལ་བསྐྱེད་ཡག་གི་ཐབས་བསྒོམ་པ་ལ་འབད་བརྩོན་མ་བྱས་པ་བྱེད། བསྒོམ་དགོས་རེད་བ་ད་ཉམས་སུ་བླང་དགོས་རེད་བ། བསྒོམ་པ་ལ་ནི་མངོན་པར་མི་བརྩོན་པར། མངོན་པར་བརྩོན་པར་མི་བྱེད་ཅིང་ཉམས་སུ་མི་མྱོང་བའི་ཚུལ་གྱིས་མངོན་སུམ་དུ་རིག་པར་མི་བརྩོན་པ། དེ་ག་ལ་མྱ་ངན་ལས་འདའ་སྟེ་མི་འདའ། ད་དེ་འདྲས་དེ་མྱ་ངན་ལས་ག་བ་འདའ་གི་རེད། རེད་བ་དང་མྱང་འདས་ག་བ་ཐོབ་ཀྱི་རེད། ཁོ་པས་ཉམས་ལེན་མ་བྱས་པ་ཡིན་ཙང་འདི་རེད་ཞེས་དང། ཞེས་དང། ངས་ནི་རབ་ཏུ་བཟང་པོའི་ཆོས་བཤད་ཀྱང་ཁྱོད་ཀྱིས་ཐོས་ནས་ཡང་དག་མ་སྤྱད་ན་ནད་པ་སྨན་གྱི་རྐྱལ་པ་ཐོགས་པ་དག་བདག་གི་ནད་ནི་གསོ་བར་མི་ནུས་བཞིན་ཞེས་དང། ཟེར་བ་རེད་བ་ད་ངས་ནི་པའི་ཆོས། གང་ཡག་ཡག་འདྲ་པོ་པའི་ཆོས་བཤད་ཡོད་ད། ཁྱེད་རང་ཚོ་གིས་ཐོས་ནས། བེད་སྤྱོད་མ་བཏང་ན་རོ་དང་ཉམས་ལེན་བྱས་ནས་བེད་མ་སྤྱད་ན་ལོངས་མ་སྤྱད་ན། ནད་པ་སྨན་གྱི་རྐྱལ་པ་ཐོགས་པ་ན་ད། སྨན་གྱི་སྒམ་འདྲ་བོ་པས་ཡ་སོ་སོའི་སྔས་ལ་བརྩིགས་བཞག་ན་མ་ཟ་ན་ཕན་གྱི་མ་རེད་བ་བདག་གི་ནད་ནི་གསོ་བར་མི་ནུས་བཞིན་ཞེས་དང་སྤྱོད་འཇུག་ལས་ཀྱང། ལུས་ཀྱིས་འདི་དག་སྤྱད་པར་བྱ་ཟེར་ཏེ། དེ་ལྟར་ཤེས་པར་བྱས་ནས་ལུས་ཀྱིས་ཏེ་སྦྱོར་བ་ཉམས་ལེན་གྱིས་འདི་དག་སྤྱད་པར་བྱ་བ་ཡིན་གྱི་ཉམས་ལེན་མེད་པར་རྣམ་གྲངས་མང་པོ་གསོག་པའི་ཚིག་ཙམ་བརྗོད་པས་དགོས་པ་ཅི་ཞིག་འགྲུབ་ཅུང་ཟད་ཀྱང་མི་འགྲུབ་བོ། དཔེར་ན་སྨན་དཔྱད་བཀླགས་པ་ཙམ་གྱིས་ནི་ནད་པ་དག་ལ་ཕན་འགྱུར་རམ་སྟེ་ཕན་པར་མི་འགྱུར་བ་བཞིན་ནོ་ཞེས་གསུངས་པ་ལྟར་རོ། དེས་ན་ནད་གསོ་བ་ལ་སྨན་བླངས་པ་ཙམ་གྱིས་མི་ཆོག་པར་ལེགས་པར་བཟའ་དགོས་ཤིང་དེ་ཡང་སྨན་པའི་ངག་བཞིན་བྱེད་དགོས་པ་ལྟར་ཉོན་མོངས་པའི་ནད་ཞི་བ་ལ་གདམས་ངག་གི་དོན་རྒྱུད་ཐོག་ཏུ་སྦྱར་ནས་ཉམས་སུ་བླང་དགོས་པ། དགོས་པ་ཡིན། ལམ་རིམ་ཆེན་མོ་ལས་ཀྱང་ཐོས་ནས་ཤེས་པར་བྱེད་པའི་དགོས་པ་ཡང་བྱེད་པ་ཡིན་པས། ཐོས་པའི་དོན་ལ་ནུས་པ་དང་བསྟུན་པའི་ལག་ལེན་རེ་གནད་དུ་ཆེའོ་ཞེས་གསུངས། ཉམས་ལེན་མེད་པའི་ཐོས་བྱ་དང་ཐོབ་བྱ་རྣམ་གྲངས་མང་པོ་བསགས་པའི་ཚིག་ཙམ་ལྷུར་ལེན་པ་ནི་ལྷག་བསམ་བསྐུལ་བའི་མདོ་ལས། ཉམས་ལེན་རྒྱུན་ནས་མ་བྱས་པའི་ཆེད་དུ་ཐོས་པ་གང་རྒྱ་ཆེ་ཐོབ་ཐོབ་ཐོབ་ཟེར་ནས་མང་པོ་པའི་ཐོབ་ཡ་གི་རྣམ་གྲངས་བསགས་ནས་བརྗེད་ཐོ་བརྒྱབ་ནས་དེ་ནས་ག་རེ་ཟེར་ན། བི་ཀའི། ལྷག་བསམ་བསྐུལ་བའི་མདོའི་ནང་ལ། བུ་རམ་ཤིང་ཤུན་སྙིང་པོ་ཅི་ཡང་མེད་ཟེར་ཡ་དེ་རེད། བུ་རམ་གྱི་ཤིང་གི་ཤུན་པ་ཙམ་ལ་མངར་བའི་རོ་ཡི་སྙིང་པོ་ཅི་ཡང་མེད། དཔེར་ན་བུ་རམ་བུར་ཤིང་ཡོད་རེད་བ། བུར་ཤིང་གི་པགས་པ་དེ་ལ། རེད་བ་དང་སྙིང་པོ་དེ་ནང་ལོགས་ཡོད་རེད་བ་དང་པགས་པ་དེ་ལ་མངར་འདྲ་བོ་ཏོག་ཙམ་ཡོད་བ་འདྲ་བོ་ཅིག་རེད་མ་གཏོགས། ཨ་ནི་དེ་སྙིང་པོ་མ་རེད་བ། སྙིང་པོ་དེ་དེའི་ནང་ལོགས་ཡོད་རེད་བ་བྱས་ཙང། བུ་རམ་ཤིང་ཤུན་སྙིང་པོ་ཅི་ཡང་མེད། མེད་པ་ལ། མི་རྣམས་དགའ་བར་བྱ་བའི་རོའམ་སྙིང་པོ་དངོས་ནི་ཤུན་པའི་ནང་ན་འདུག་འདུག་པ་ཡིན་པས། བུ་རམ་ཤིང་གི་ཤུན་པ་ཙམ་ཟོས་པའི་མིས་ནི་བུ་རམ་གྱི་སྙིང་པོ་ལ། བུ་རམ་གྱི་སྙིང་པོའམ་རོ་ཞིམ་པོ། དངོས་ནི་རྙེད་པར་ནུས་པ་མ་ཡིན་ནོ། ད་བུར་ཤིང་གི་པགས་པ་ལ་མགོ་འཁོར་སྡོད་མཁན་གྱི་མི་དེས་ནི་ཁོ་རང་གི་སྙིང་པོའི་རོ་དེ་མྱང་ཐུབ་ཀྱི་མ་རེད། དེས་ན་ད། ཇི་ལྟར་དེ་དཔེར་ན་བུ་རམ་ཤིང་གི་ཤུན་པ་ཡི་རོ་ཡང། ཤིང་གཞན་དང་མི་འདྲ་བའི་མངར་བ་ཙམ་ཡོད་པ་མྱོང་བ་དེ་བཞིན་དུ་ཆོས་ཀྱི་ཚིག་ཙམ་སྨྲ་བ་སྟེ། བུ་རམ་གྱི་སྙིང་པོའམ་རོ་མྱོང་བ་ལྟ་བུ་ནི་ཆོས་ཐོས་པ་འདི་ལ་ལམ་དེའི་དོན་སེམས་ཤིང་བསྒོམ་པ་ཡིན། ཞེས་བུ་རམ་དོན་དུ་གཉེར་བའི་བུར་ཤིང་གི་ཤུན་པ་ཙམ་གྱི་རོ་ལ་ཆགས་ནས་ཟ་བ་དང་འདྲ་བ་དང། ཡང་མདོ་དེ་ཉིད་ལས། གཞན་ཡང་དཔེར་ན། གར་མཁན་ལ་ལྟད་མོ་ལྟ་བའི་ཁྲོད་ན་འདུག་པའི་མི་ཞིག་གར་མཁན་གྱི་ལད་མོ་བྱེད་པ་ལ་གཞན་གྱིས་ཁྱོད་ཀྱིས་གར་ཤེས་སམ་ཞེ་ན། ཤེས་ན་གྱིས་ཟེར་བ་ལ་ཁོ་བོས་ནི་མི་ཤེས་གཞན་གྱི་ལད་མོ་བྱས་པ་ཡིན་ཟེར་བ་དང། ཡང་མི་ཞིག་གིས་དཔའ་བོ་ཆེན་པོ་ཞིག་ལ་གཞན་གྱི་སྟོབས་རྣམ་པར་འཇོམས་པ་སོགས་ཡོན་ཏན་ཆེན་པོ་འདི་ལྟ་བུ་ཡོད་དོ་ཞེས་སྨྲས་པ་ན། གཞན་གྱིས་འདིས་སྨྲ་ལུགས་ཀྱི་ཡོན་ཏན་འདི་དག་ཁོ་རང་ལ་ཡང་ཡོད་དམ་སྙམ་ནས་དེ་ལྟ་བུའི་ཡོན་ཏན་ཁྱོད་ངེད་ལ་ཡོད་དམ་ཞེས་དྲིས་པ་ན་བདག་གིས་ནི་དཔའ་བོ་གཞན་གྱི་ཡོན་ཏན་བརྗོད་པ་ཡིན་གྱི་ཁོ་བོ་ལ་ནི་དེ་ལྟ་བུའི་ཡོན་ཏན་མེད་དོ་ཞེས་སྨྲ་བ་དེ་བཞིན་དུ་རང་རེས་ཆོས་ཀྱི་ཡོན་ཏན་བཤད་པ་ན་གཞན་གྱིས་དེ་ལྟ་བུའི་ཆོས་ཀྱི་ཡོན་ཏན་ངེད་ལ་མངའ་འམ་ཞེས་དྲིས་པ་ན་བདག་གིས་ནི་ཉམས་སུ་མ་བླངས་ཀྱི་སྐྱེས་བུ་དམ་པ་གཞན་གྱི་ཡོན་ཏན་བརྗོད་པ་ཡིན་ནོ་ཞེས་སྨྲ་བ་ནི་བདག་ཉིད་སྒྲུབ་པ་ནན་ཏན་ལས་ཉམས་པར་འགྱུར་བའམ་གྱུར་པའི་སྐྱོན་ཏེ། ད་སོ་སོའི་ཉམས་ལེན་མ་བྱས་པའི་སྐྱོན། ཆོས་ཀྱི་ཕན་ཡོན་བཤད། རེ་བ་དང་དེ་དེ་རེ་ཡོག་རེ་ཟེར་བའི་ཕན་ཡོན་བསམ་གྱིས་མི་ཁྱབ་པ་ཡོག་རེ་ཆིག་ཆིག་ཆིག་ཡོག་རེ་ཟེར་བ་བཤད་བཤད་བཤད་ནས་ད་བཤད་པའི་གཞུག་གུ་ཕ་ཕྱོགས་དེ་གིས་ད་དེ་འདྲས་ཁྱེད་རང་ལ་ཡོད་བས་ཟེར་ན། ང་ལ་མེད། དེ་སྐྱེས་བུ་དམ་པ་གཞན་དག་གི་རྒྱུད་ལ་ཡོད་རེད། ངའི་རྒྱུད་ནས་ཉམས་ལེན་བྱེད་རྒྱུ་མ་བྱུང། རེད་པ་ད་མེད་ཟེར་ཡ་དང་གཅིག་པ་རེད། བྱས་ཙང། འདི་ནི། རེད་པ་ད། བདག་ཉིད་འདི་ནི། སྒྲུབ་པ་ནན་ཏན་ལས་ཉམས་པར་འགྱུར་བའམ་གྱུར་པའི་སྐྱོན་ཏེ། ཚིག་སྨྲ་བ་འབའ་ཞིག་ལ་དགའ་བའི་ཉེས་པ་འདི་དག་གོ། སྨྲ་ལ། སྨྲ་ལ་དགའ་བའི་ཉེས་པ་འདི་དག་གོ། ད་ཐོས་པ། ཐོས་རྐྱང་འདྲ་བོ་ཆགས་རེད་བ་ད་ཐོས་པ་སྐམ་པོ་ཟེར་ཆགས་རེད། ཉམས་ལེན་རྒྱུད་ནས་མ་བྱས་པའི་ཐོས་པ་དེ་ཐོས་པ་སྐམ་པོ་རེད། འོང། དེ་ཡིན་ཙང་ཞེས་ཟློས་གར་མཁན་གཞན་གྱི་ལད་མོ་བྱས་པ་དང་འདྲ་བར་གསུངས་པས་ཐོས་པ་ཙམ་ལྷུར་མི་ལེན་པར་ཉམས་ལེན་ལ་འབད་དགོས། དེ་ལྟ་མིན་ན་ཆོས་དྲེད་དུ་ཆེ་བའི་རྒྱུ་ཡང་འདི་ལས་ཐུ་བ་མེད། དེ་ད་ཐོས་པ་སྐམ་པོ་ལ་འབད་པ་ཡིན་ན་ཆོས་དྲེད་ལ་འགྲོ་ཡ་ཉེན་ཁ་ཡོད་རེད་ཆོས་དྲེད་ནི། ཐོས་གྲངས་མང་ལ་སྒོམ་གྲངས་ཉུང་བ་ཆོས་དྲེད་གྱི་རྒྱུ་ཡིན་གསུངས་པ་ལྟར་ས་ཐོས་ཡས་དེ་མང་པོ་མང་པོ་ཐོས་ནས་སྒོམ་ཡས་ཉུང་རུ་ཉུང་རུ་ཉུང་རུ་བཏང་ན་གང་ཟག་གཅིག་ལ་ཆོས་དྲེད་ནས་ཨ་ནི་ཆོས་རྩ་ཆེན་པོ་ག་ཚད་ཅིག་ཐོས་པ་ཡིན་ན་ཡང་ད་ཞེ་དྲག་སེམས་ལ་ཕན་ཡ་མེད་པ་འདྲ་བོ། དང་པོ་ལན་དང་པོ་དེ་ལ་ལྟོས་ས་དཔེར་ན་ལམ་རིམ་ཐེངས་དང་པོ་ཞུ་བའི་སྒང་ལ་ཨའོ་ད་ཟེར་བའི་རེ་བ་དང་ངེས་འབྱུང་བཅས་པའི་མིག་ལ་མཆི་མ་འཁོར་འཁོར་འདྲ་བོ་བྱེད་གང་དྲག་ཟེར་ཡ་འདྲ་བོ་བྱེད་ནས་བྱེད་དོ་ས་གཅིག་ཡོང། ད་དེ་ནས་ཉམས་ལེན་མ་བྱས་གཡུག་བཞག་ན་དེས་ལོ་ཁ་ཤས་ཕྱིན་ནས་ཡང་སྦྱོར་ལམ་རིམ་གྱི་ལྟ་ཡོང་དུས། ཡང་འགོ་ནས་མང་ཀྱི་ལམ་རིམ་མར་གསུང་ཡོང་དུས། དེ་ཁ་སེང་སྔོན་མ་ཅིག་ཐོས་ཚར་ཡིན་ད་གོ་དགོས་རོགས་ཨོ་དེ་དེ་ཡིན་དེ་དེ་ཡིན་ས་ཡང་འདྲ་པོ་མ་གཏོགས་ཞེ་དྲག་སེམས་ལ་ཕན་ཡ་མེད་མཁན་གྱི་ད་ཐེངས་གསུམ་པ་དེ་ཉན་ཡོང་དུས་དེ་ལས་སྡུག་རུ་དེ་ལས་སྡུག་རུ་འགྲོ་གི་རེད། ད་དངོས་གནས་ཀྱི་བོད་ཀྱི་ཐོས་པ་ཡག་པོ་ཅིག་བྱུང་བ་ཡིན་ན། རེད་པ་ད་ཐོས་པ་པོས་ཉམས་ལེན་དང་ལྡན་པའི་ཐོག་ནས་ཐོས་པ་ཡིན་ན། ལམ་རིམ་གཅིག་ཐོས་གཉིས་ཐོས་ནས། སེམས་ལ་ཕན་ཐོགས་ཆེ་བ། གསུམ་ཐོས་ནས་བཞི་ཐོས། ལྔ་བཅུ་དྲུག་ཅུ་ཐོས་པ་ཡིན་ན་ཕན་ཐོགས་ཆེ་རུ་ཆེ་རུ། མྱོང་བ་འདྲ་བོ་རེད་ད་བོད་ཀྱི་ཆེ་རུ་ཆེ་རུ་ཆེ་རུ་འགྲོ་ན། ད་དེ་ཐོས་པ་གནད་དུ་སོང་བ་ཡིན། ཨོ་འདི་རེད། སྤྱི་དང་བྱས་ན་གང་མང་མང་ཐོས་དགོས་རེད། ཆོས་ཟེར་ཡ་དེ་བླ་མའི་མདུན་ནས་ཐེངས་གཅིག་གིས་ཚར་གི་མ་རེད་ཐེངས་ལན་བརྒྱ་ཐོས་ན་ད་དུང་ཡག་ཤོས་ཡིན་པ་རེད་རོ་ད་ང་ཚོས་གཅིག་ཐོས་ཚར་ཡང་དེ་ད་ང་ཐོབ་ཚར་ཡིན་ཟེར་རོ་དེ་ལུང་རྒྱུན་ང་ཐོབ་ཚར་ཡིན་ཟེར་འགྲོ་མུག་ཡང་བསྐྱར་ལུང་རྒྱུན་དགོས་དགོས་མེད་པ་འདྲ་བོ་ཞིག་དེ་འདྲས་མ་རེད་ཁོ་བྱིན་རླབས་ཀྱི་རྒྱུན་ཟེར་ཡ་དེ་ཡང་བསྐྱར་ཡང་བསྐྱར་བླ་མའི་མདུན་ནས་ཞུ་དགོས་རེད་ལུགས་སྲོལ་འདྲ་བོ་དེ་རེད་རེད་པ་ད། འདི་ནས། དང་པོ། དང་པོ་ཐོས་པའི་ཚེ་ན་སེམས་ལ་ཅུང་ཟད་ཕན་པ་དང་སྣང་ཡང་དེའི་མཇུག་བསྐྱངས་ཏེ་ཡང་དང་ཡང་དུ་ཡིད་ལ་བྱེད་པ་དང། བསྒོམ་པར་མ་བྱས་ན་དེའི་རྗེས་སུ་ཐོས་པའི་སྐབས་སྔར་ལས་ཞན་ཙམ་དང། ད་ལྟ་དེ་རེད། དེའི་རྗེས་སུ་དེ་ལས་ཞན་ཙམ་གྱིས་མཐར་གདམས། གདམས་ཟབ་ཅི་ཙམ་གདམས་པ་ཟབ་མོ་ཅི་ཙམ་ཐོབ་ཀྱང་ཐོས་ཀྱང་རྒྱུས་ཡོད་སྙམ་པ་ལྟ་བུ། བླ་མས་མ་མ་གསུངས་གོང་ནས་ནི་ད་དེའི་འོ་དེ་བ་ཡ་བསམ་མནོ་འཁོར་དོ་ཡ་འདྲ་བོ་ཡོང་གི་ཡོ་རེ་ད་རེ་བ་ད། འདི་ནི་སྙམ་པ་ལྟ་བུར་སོང་ནས་རྒྱུད་ལ་ཅི་ཡང་མི་ཕན་པ་ཞིག་ཡོད། དེའི་ཚེ་ན་ཆོས་དྲེད་དུ་ཆེ་བ་ཡིན་ད་དེ་ཆོས་དྲེད་ཟེར་དེ་ད་དྲེད་དུ་ཕྱིན་ཚར་རེ་དེ་བྱས་ན་སློབ་དཔོན་མཆོག་སྲེད་ཀྱི་ཚིགས་བཅད་བརྒྱ་པར་རབ་ཏུ་བྱུང་ནས་སླར་ལོག་པ་དང་རབ་ཏུ་བྱུང་ནས།

སུ་གང་གིས་གླགས་མི་ཁེལ་བ་གསུམ་པོ་དེ་འདི་རེད། འདི་གསུམ་ཡོན་ཏན། རེད་པ་ད། གཡོན་ཅན་ཟེར་ག་ད་ཡོན་ཏན་ཅི་ད་ག། འདི་གསུམ་གཡོན་ཅན་ཤེས་པར་བྱ། སུ་གང་གིས་གླགས་མི་ཁེལ་བའི་ད་དེ་རེད། ཞེས་གསུངས་པ་དང། རེད་པ་ད། བཀའ་གདམས་གོང་མའི་གསུང་ལས་སྡིག་ཅན་ཆོས་ཀྱིས་ཐུལ་ཀྱང་ཆོས་དྲེད་ཆོས་ཀྱིས་མི་ཐུལ། གྱོང་པོ་སྣུམ་གྱིས་ཐུལ་ཀྱང་མར་ཀོ་སྣུམ་གྱིས་མི་ཐུལ་ཞེས་གསུངས་པ་ལྟར་ཤིན་ཏུ་ནས་ཐ་ཆད་པ་ཡིན། སྡིག་པ་ཆེན་པོ་དངོས་གནས་ཀྱི་བགེགས་ཉི་མ་རེ་རེ་སེམས་ཅན་བརྒྱ་ཕྲག་མང་པོ་བསད་ལྡིང་གི་ཤན་པ་ཅིག་ཡིན་པ་ཡིན། ཁོ་ལ་ཆོས་ཀྱི་རྣམ་གྲངས་འདྲ་པོ་ག་ལེ་ག་ལེ་སྲོག་གཅོད་ཀྱི་ཉེས་དམིགས་འདྲ་པོ་བཤད་དུས་སུ་འཇམ་པོ་ཅིག་བྱེད་ཀྱི་ཡིན་ན་ཉི་མ་གཅིག་ཁོའི་སེམས་བསྒྱུར་ནས་ཆོས་ལ་ཁུག་ནས་ཨོ་ད་སྲོག་གཅོད་སྤང་ཡག་མང་པོ་ཡོང་གི་ཡོད་རེད་བ་ཤན་པ་ཅིག་ཡིན། ཁྱོད་དེ་ནང་ནས་ལམ་རིམ་བཤད་མཁན་ཡིན་ན། ཁོའི་སེམས་ཐུལ་འགྲོ་གི་རེད། ད། ཆོས་དྲེད་འཁོར་བ་ཡིན་ན། ཆོས་ཉན་ཉན་ཉན། ཆོས་ལ་རྒྱུས་ཡོད་དེང་གི་གང་ག་ཧ་གོ་དེང་གི་ཅིག་ལ། ཆོས་དྲེད་སོང་ན། ད། ག་གེ་ཕེ། ག་རེ་བཤད་བཤད་ན་ཕན་གི་མ་རེད་རོགས་ད། བྱང་ཆུབ་ལམ་རིམ་བཤད་བཤད་ན་ཕན་གི་མ་རེད་ད་དེ་ལས་ལྷག་བཤད་རྒྱུ་ཡོད་མ་རེད་པ་ད། ད་ཁོའི་སེམས་འདུལ་ཡ་ལ་དཀའ་ལས་ཁག་པོ་ཞིག་ལ་ཆགས་ཚར་རེད།

འོ་དེ་རེད། དེ་འདྲ་བ་དཔེ་དེ་ཞག་རེད། ཆོས་དྲེད་ཆོས་ཀྱིས་མི་ཐུལ། སྡིག་ཆེན་ཆོས་ཀྱིས་ཐུལ་ཀྱང་ཆོས་དྲེད་ཆོས་ཀྱིས་མི་ཐུལ། ད་ཆུ་ལ་མེ་འབར་བ་དང་འདྲ་བ་རེད། མེ་མེ་འབར་བ་དེ་སེལ་དགོས་ན་ཆུ་བཤོས་དགོས་རོགས་ད། ཆུ་དང་ཚྭ། བྱས་ནས་བཤོས་དགོས་རོགས། ཨོ། ད་ཆུ་ཁོ་རང་ལ་མེ་འབར་སོང་ན། ད་སེལ་ཡ་ག་རེ་ཡོད་རེད། རེད་པ། དཀའ་ལས་ཁག་པོ་ཞིག་རང་རེད་བ། ཨོ་དེ་རེད་བྱས་ཙང་ཆོས་དྲེད་དུ་མི་འཁོར་ཡག་གི་ཐབས་ཤེས་བྱེད་དགོས་རེད། ཆོས་ཐོས་པའི་སྒང་ལ། ཆོས་ཡང་ནས་ཡང་དུ་ཐོས་ཡག་ད་གལ་ཆེན་པོ་རེད་དེ། ཀུན་སློང་ཡག་པོ་བཅོས་སེམས་ལ་གང། སོ་སོ་ལ་བས་གང་ཕན་ཕན་བྱས་ནས་ཉན་ཡ། ཨོ་དེ་རེད། ཆོས་དྲེད་ཆོས་ཀྱིས་ཐུལ་ཀྱང་གྱོང་པོ་སྣུམ་གྱིས་མི་ཐུལ། སྣུམ་གྱིས་ཐུལ་ཀྱང་མར་ཀོ་སྣུམ་གྱིས་མི་ཐུལ་ཟེར་བ་དེ་ཡིན་པ་རེད། ཞེས་གསུངས་པ་ལྟར་ཤིན་ཏུ་ཐ་ཆད་པ་ཡིན། ཆོས་གཞན་གྱིས་ཆོས་དྲེད་ཤོར་བ་ལ་བྱང་ཆུབ་ལམ་རིམ་འདི་བསྟན་ན་འདུལ་ནུས་ཀྱང་ལམ་རིམ་ལ་བློ་དྲེད་ན་གང་གིས་ཀྱང་འདུལ་ཐབས་མེད་པ་ལྟ་བུ་ཡིན་པས་གནད་འདི་ལ་གཟབ་དགོས། དེས་ན་གང་ཉམས་ཉམས་སུ་ལེན་གཞིར་ཐོས་པ་ལེགས་པར་བྱས། ལེགས་པར་བྱས་གང་ཐོས་པའི་དོན་རྒྱུད་ལ་སྦྱར་ཏེ་ཐོས་བསམ་སྒོམ་གསུམ་ཡ་མ་བྲལ་བ་དགོས་པ་ནི་འབྲོམ་ཆོས་ཀྱི་རྒྱལ་པོས་ཀྱང་ང་ཐོས་དུས་ཙ་ན་བསམ་སྒོམ་དོ་དོ་ཟེར་ཡ་དེ་ཕལ་བའི་སྐད་ཆ་རེད། ང་བསམ་དུས་ཙ་ན་ཐོས་སྒོམ་དོ་འཕེལ། ང་སྒོམ་དུས་ཙ་ན་ཐོས་བསམ་དོ་འཕེལ། གཞི་གཅིག་ཏུ་མ་ལུས་སྡོམ་བྱས་ནས་ཆོས་ལམ་དུ་བྱས་ནས་འགྲོ་ཤེས་པ་ང་བཀའ་གདམས་ཤོག་ཆར་མ་ལོང་བས་དོན་བརྒྱ་ཕག་མིག་བཞིན་འཁྲུལ་ཤེས་པས་ལེགས་ཀུན་ཏུ་རྟོགས་ཏེ་བཀའ་གདམས་ཡིན་ཞེས་གསུངས་པ་ལྟར་རོ། དེ་ཡང་མཛེ་ཅན་རྐང་པ་ལག་པ་ཆད་པ་ལ་སྨན་ཐུན་རེ་གཉིས་བསྟེན་པས་ཅི་ཡང་མི་འབྱུང་བར། སྨན་ཡུན་རིང་ལ་སྟོབས་ཆེ་བ་མང་དུ་བཟའ་དགོས་པ་ལྟར་རང་ཅག་ཐོག་མ་མེད་པ་ནས་ཉོན་མོངས་པའི་ནད་གཞི་ཚབས་ཆེན་གྱིས་ཐེབས་པ་ལ་གདམས་ངག་གི་དོན་ལན་རེ་གཉིས་ཉམས་སུ་བླངས་པས་མི་ཆོག་པར་ཆུ་བོའི་རྒྱུན་བཞིན་ནན་ཏན་དུ་འབད་དགོས་ཏེ་སློབ་དཔོན་ཙནྡྲ་གོ་མིས། དེར་ཡང་རྒྱུན་དུ་སེམས་ནི་རྣམ་རྨོངས་ལ་ཡུན་རིང་དུས་སུ་ནད་གཞི་བརྟེན་བསྐྱེད་ཅིང་མཛེ་ཅན་རྐང་པ་ལག་པ་ཆད་པ་ལ་ཐང་འགའ་སྨན་བསྟེན་པ་ཡིས་ཅི་བགྱིར་མཆིས་ཞེས་གསུངས་པ་ལྟར་རོ། འཕྲལ་དང། འཕྲལ་འཕྲལ་ལག་ལེན་ལ་འདེབས་པ་དགེ་བཤེས་སྤྱན་སྔ་བ་ལྟ་བུ་དགོས་ཏེ། ད་དེའི་བཞག་བཞག་ན།

ཆོས་ཀྱི་ཆེ་བ་བཞི་དང་ཁྱད་ཆོས་གསུམ་དེར། ད་གདམས་པ་དངོས། ཕི་ཀའི། གར་སོར་དང། ཆེ་བ་གཉིས་ལྡན་གྱི་ཆོས་ལ། མཛད་པ་པོའི་ཆེ་བ་དང་ཆོས་ཀྱི་ཆེ་བ་གཉིས་དང་ལྡན་པའི་རེད་བ་དང། ཨ་ནི་ཆོས་ལ་ཉན་བཤད་ཇི་ལྟར་བྱ་བ་གསུམ་ད་ཉན་པའི་ཚུལ་འཆད་པའི་ཚུལ་མཇུག་ཏུ་ཇི་ལྟར་ཆུད་ཟགས་ཇི་ལྟར་བྱ་བའི་ཚུལ། དང་པོ་ཉན་པའི་ཚུལ་དེ་ལ་ཨ་ནི་ཆོས་དང་ཆོས་སྨྲ་བ་ལ་རིམ་གྲོ་བསྐྱེད་པ་དང། དེ་ལྟར་ཉན་ཚུལ། འདི་ནི་བི་གའི་རེད་པ་ད། འདི་ནི་གར་སོགས་དག། སྣོད་ཀྱི་སྐྱོན་གསུམ་སྤང། བདུད་བཞི་དྲུག་བསྟན། འོ་འདི་རེ། འདུ་ཤེས་དྲུག་བསྟེན་པའི་ཐོག་ནས་ད་ཆོས་ཉན་དགོས་རེད། ད་འདིའི་ས་བཅད་དེ་ཞེ་དྲག་གི་བི་གའི་ཆོས་ཉན་བཤད་བྱེད་པའི་སྐབས་ལ་ཉན་བཤད་གནད་དུ་འགྲོ་མི་འགྲོ་ད་འདིའི་ས་བཅད་དེ་བི་གའི་རག་ལུས་པ་རེད་ཟེར་བའི་ཞེ་དྲག་གལ་ཆེན་པོ་རེད་གསུངས་པ་རེད་འོ་དོ་ཟེར་གྱི་ནས། ལགས་སོ་དེ་ཡང་ཇི་སྐད་དུ། རྒྱ་གར་གྱི་པཎ་གྲུབ་ཆེན་པོ། ཤཱནྟི་དེ་བའི་གསུང་ལས། འོ་ད་དེ་ནས་འདི་འདྲའི་དལ་འབྱོར་རྙེད་གྱུར་ནས། བདག་གིས་དགེ་གོམས་མ་བྱས་ན་འདི་ལས་བསླུས་པ་གཞན་མེད་དེ་འདི་ལས་རྨོངས་པ་གཞན་མེད་དོ་ཞེས་གསུངས་པ་ནང་ལྟར་གྱིས། འོ་ད་དེ་ནས། འོ་ད་དེ་ནས་ད། བི་གའི། རྙེད་པར་དཀའ་ཞིང་རྙེད་ན་དོན་ཆེ་བའི་ད། དལ་བ་བརྒྱད་དང་འབྱོར་བ་བཅུ་ཚང་བའི་དེ་ནས་ལུས་རྟེན་འདི་འདྲའི་རྙེད་པའི་སྐབས་ལ། ད་ག་རེ་བྱེད་དགོས་རེད་ཟེར་ན་འདི་འདྲའི་དལ་བ་རྙེད་གྱུར་ནས། བདག་གིས་དགེ་གོམས་མ་བྱས་ན་ད་སོ་སོའི་བི་གའི། ལུས་རྟེན་འདི་པད་པ་བེད་སྤྱོད་བཏང་ནས། དགེ་བའི་ཐོག་ལ་བེད་སྤྱོད་བཏང་ནས་འོ་ན་དགེ་བ་ལ་བས་གོམས་པ་བྱས་དགེ་བ་ལ་བས་བརྩོན་བྱས་དགེ་བ་ལ་བས་བརྩོན་པ་བྱས་ནས་རེད་པ་ད། འོ་དེ་འདྲའི་གི་བས་དགེ་བ་ལ་གོམས་པ་མ་བྱས་ན། རེད་པ་ད་གོམས་པ་མ་བྱས་ན་ང་ཚོའི་བས་ཐོག་མ་མེད་པ་ནས་ད་ལྟ་བར་དུ་མི་དགེ་བ་བི་གའི་ད་གར་སོང་རེད་ཉོན་མོངས་པ་ལ་གོམས་ནས་ཉོན་མོངས་པའི་དབང་དུ་སོང་བ་ཡིན་དུས་ཅིག་ངང་ངང་ཤུགས་ཤུགས་ཀྱིས་ཡག་པོ་ཅིག་མ་བྱས་ན་ཅིག་མི་དགེ་བའི་ཕྱོགས་ལ་འགྲོ་ཡ་དེ་ལས་སླ་པོ་འདྲ་པོ་ཅིག་རེད་བ་དང་དཔེར་ན་ཆུ་བེད་ཐུར་ལ་མར་ཆུ་ཐུར་ལ་མར་བབས་ཡ་དེ་ལས་སླ་པོ་ཡོད་རེད་བ་དང་རྡོ་རིལ་རིལ་ཡིན་ན་ཐུར་ལ་མར་རིལ་འགྲོ་ཡ་དེ་ལས་སླ་པོ་འབད་བརྩོན་དགོས་མ་རེད་བ་འོ་དེ་ནང་ལྟར་གྱི་བི་གའི་ཁ་ཐུར་ལ་མར་འགྲོ་ཡ་དེ་ལས་སླ་པོ་འདྲ་པོ་ཅིག་ཞེ་དྲག་གི་བི་གའི་འབད་བརྩོན་མི་དགོས་པར་ངང་ངང་ཤུགས་ཤུགས་ཀྱིས་འགྲོ་སྡོད་ཡ་དེ་ཐོག་མ་མེད་པ་ནས་བི་གའི་མི་དགེ་བ་ལ་གོམས་པ་ཡིན་ཙང་དེ་རེད་བ། ད་ད་རེས་ལུས་རྟེན་ཐོབ་པའི་སྐབས་དེ་ལ་དགེ་བ་ལ་གོམས་པ་ཅིག་ངང་ངང་ཤུགས་ཤུགས་ཀྱིས་ཡར། དགེ་བའི་ཕྱོགས་ལ་འགྲོ་ཐུབ་ཡ་ཅིག་རེད་བ་ད། འོ་དེ་འདྲའི་ཅིག་གིས་པི་ཀའི་དང་པོ་དགེ་བ་ལ་འབད་བརྩོན་བྱས་བྱས་བྱས། རྩོལ་བཅས་དང་ཨ་ནེ་རྩོལ་མེད་ཀྱི་མྱོང་བ་བྱས་ནས་པི་ཀའི། འོ་ད། འདི་འདྲའི་དལ་བ་རྙེད་གྱུར་ནས་བདག་གིས་དགེ་གོམས་མ་བྱས་ན། དེ་ལས་བསླུས་པ་གཞན་མེད་དེ་དེ་ལས་རྨོངས་པ་གཞན་མེད་དོ་གསུངས་ད་དགེ་བ་ལ་གོམས་པ་མ་བྱས་ན་འདི་ལས་པི་ཀའི་སོ་སོ་སོ་སོ་ལ་པའི་བསླུས་པ། རེད་བ་དང་མི་གཞན་གྱིས་སོ་སོ་ད་བསླུ་སྲིད་ཀྱི་རེད་བ་དང། ཡིན་ནའི་སོ་སོས་སོ་སོར་བསླུས་ཟེར་ཡ་དེ་ད་ཁྱད་མཚར་པོ་ཅིག་རེད་བ་སོ་སོ་སོ་སོ་མགོ་སྐོར་བཏང་ཡ་དེ་རེད་བ་དང། ད་དགེ་བ་མ་བྱས་དགེ་བ་ལ་གོམས་པ་མ་བྱས་ན་སོ་སོ་སོ་སོ་ལ་མགོ་སྐོར་བཏང་བ་རེད་གསུངས་པ་རེད། སོ་སོ་མགོ་འཁོར་བ། མགོ་སྐོར་བཏང་བ་འོ་ད་དེ་ལས་བསླུས་པ་ཅིག་དང། དེ་ལས་པའི་རྨོངས་པ་ཅིག་ཡོད་མ་རེད། དེ་ལས་པའི་རྨོངས་རྟགས་བསྟན་པ་ཅིག་འདི་ལས་ལྷག་པ་ཅིག་ཡོད་མ་རེད། རེད་པ་ད། ཁ་སང་ཞུས་པ་ནང་ལྟར་པའི། དལ་འབྱོར་གྱི་མི་ལུས་ཟེར་ཡ་དེ་ཡིད་བཞིན་གྱི་ནོར་བུ་པའི་འབུམ་ཕྲག་ལས་ཀྱང་ལྷག་པ་ཅིག་རེད། ད་དེ་འཕྲོ་བརླག་བཏང་བཞག་ན། རེད་པ་ད། ལོ་རེ་རེ་ཟླ་བ་རེ་རེ་ཉི་མ་རེ་རེ། ཆུ་ཚོད་རེ་རེ་སྐར་མ་རེ་རེ་ཡིན་ནའི་བི་ཀའི་ཡག་པོ་ཅིག་བྱས་པ་ཡིན་ན་འོ་ད་ཚོགས་གཉིས་པའི་དཔག་ཏུ་མེད་པ་བསགས་ཐུབ་ཡག་གི་ལུས་རྟེན་འདི་འདྲ་ཅིག་ད་འཕྲོ་བརླག་པའི་ཉི་མ་རེ་རེ་ནི་བི་གའི་འཕྲོ་བརླག་བཏང་བཞག་ན་ད་དེ་ལས་པའི་སོ་སོའི་པའི་རྨོངས་རྟགས་བསྟན་པ་ཅིག་དང་དེ་ལས་རང་པའི་བསླུས་པ་པའི་བསླུ་ཚབས་ཆེ་བ་ཅིག་ཡོད་མ་རེད། ཨོ་དེ་ཡིན་དུས་ད་ད་རེས་བི་གའི་དལ་འབྱོར་ངོས་ཟིན་པ་བྱས་རེད་པ་ད་མཁྱེན་པ་བྱས་ནས་ཨོ་དལ་བའི་རྟེན་ལ་པའི་ད་སྙིང་པོ་ལེན་དགོས་ཀྱི་འདུག་རེད་པ་ད། འོ་ད་དལ་བའི་རྟེན་ལ་སྙིང་པོ་ལེན་པ་ལ་དེ་ནི་དམ་པའི་ཆོས་བསྒྲུབ་དགོས་ཀྱི་ཡོད་རེད་ཆོས་མ་བསྒྲུབ་པ་ལ་སྙིང་པོ་ལེན་སྟངས་ཅིག་ཡོད་མ་རེད་ཆོས་བསྒྲུབ་དགོས་ཀྱི་ཡོད་རེད་ཆོས་བསྒྲུབ་ཡ་དེ་ཨ་ནི་སུའི་དོན་དག་རེད་འོ་ད་རང་ཁོ་ནའི་དོན་དག་རེད་པས་ཨ་ནི་གཞན་དག་རེད་པས་ཟེར་ན་འོ་ད་རང་ཁོ་ནའི་དོན་དུ་ཆོས་བསྒྲུབ་པ་དེ་ཡ་རབས་ད་རེད་ཡ་རབས་འདྲ་པོ་ཅིག་ད་ཡག་པ་འདྲ་བོའི་ལམ་ཁ་ཡག་པ་ཅིག་ད་རེད་དེ། ཡིན་ན་ཡང་ད་རང་གི་མཐའ་འཁོར་གྱི་སེམས་ཅན་དེ་ཚོ་ཞེ་དྲག་གི་བཀའ་དྲིན་ཆེན་པོ་ཡིན་ཙང

ཁྲེལ་བོར་མེད། དེ་ལས་ཁྲེལ་བོར་བ་ཞིག་མེད། འོ་དེ་ཡིན་དུས་གང་ན་ད་གང་བྱེད་པའི་གལ། རང་གི་མཐའ་འཁོར་གྱི་པའི་མ་གྱུར་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ཀྱི་དོན་དག་ཅིག་བསྒྲུབ་དགོས་ཀྱི་འདུག་ད་དེ་ད་རེས་མ་བསྒྲུབ་ན་ག་དུས་བསྒྲུབ། ད་ཁ་ཙམ་ཚིག་ཙམ་ཡིན་པ་ནི་ཡིན་པ་ཡིན་ན་ནི་ད་ག་རེད་མ་གཏོགས་དངོས་གནས་དྲང་གནས་ཀྱི་བེ་གི་སེམས་ཅན་གྱི་དོན་དག་ཅིག་བསྒྲུབ་དགོས་ཀྱི་ཡོད་ན་ནི་འོ་ད་སངས་རྒྱས་ཀྱི་གོ་འཕང་མ་ཐོབ་རང་ཐོབ་རེད་སངས་རྒྱས་ཀྱི་གོ་འཕང་དོན་དུ་མ་གཉེར་རང་གཉེར་རེད་ངེས་པར་དུ་པའི་གཉེར་དགོས་ཡ་ཅིག་ཡོད་རེད་རེད་པ་ད། སངས་རྒྱས་ཀྱི་གོ་འཕང། ད་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་པ་ལ་ད་ག་ཟེ་སྨོན་ལམ་བརྒྱབ་པ་ཙམ་གྱིས་སངས་རྒྱས་ཀྱི་གོ་འཕང་གནམ་ནས་མར་ཆར་པ་བབས་པ་ནང་ལྟར་ཅིག་འབབ་ཡོང་རྒྱུ་ཡོད་མ་རེད་ས་ནས་མེ་ཏོག་ཡར། རྩི་ཤིང་ནགས་ཚལ་ཡར་སྐྱེས་ཡོང་གི་བཟོ་འདྲ་བོ་སྐྱེས་ཡོང་ཡག་ཡོད་མ་རེད། སངས་རྒྱས་ཀྱི་གོ་འཕང་འདི་སོ་སོའི་རྒྱུད་ལ་ཐོབ་དགོས་ཀྱི་ཡོད་རེད། གཞན་དག་གི་རྒྱུད་ལ་རེད་པ་ད། དང་པོ་སོ་སོའི་རྒྱུད་ལ་ཐོབ་ནས་ཨ་ནི་དོན་དག་བྱེད་དགོས་ཀྱི་ཡོད་རེད་ཅེས་དང་སེམས་བསྐྱེད་དང་དེ་རྒྱལ་པོ་ལྟ་བུའི་སེམས་བསྐྱེད། འོ་ད་ཕྱུགས་རྫི་ལྟ་བུའི་སེམས་བསྐྱེད་མཉན་པ་ལྟ་བུའི་སེམས་བསྐྱེད་ཡོད་རེད་དེ། འོ་ད་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཐུགས་བསྐྱེད་དང། ཁོང་གི་རྗེས་འབྲང་ཡིན་པ་ཡིན་དུས། དེ་ནས། སོ་སོའི་བི་གའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱས་དེ་ནས་སེམས་ཅན་གྱི་དོན་བྱེད་དགོས་ཀྱི་འདུག། ད་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་པའི་བགྲོད་པར་བྱེད་པའི་ལམ་དེ་ལམ་གྱི་རིམ་པ་དེ་ཚོ་ངེས་དགོས་རེད། རེད་པ་ད་འདི་ནས་བི་རྒྱ་གར་རྡོ་རྗེ་གདན་ལ་གནས་སྐོར་འགྲོ་དགོས་ཀྱི་ཡོད་ན་ཨ་དེའི་བར་མཚམས་ལ་བི་ལམ་གྱི་རིམ་པ་ག་རེ་ག་རེ་ཡོད་མེད་རེད་པ་ད་དགའ་གྲོ་ལོད་ག་བ་ཡོད་མེད་རེད་པ་ད། ད་ག་བ་ནས་གཟབ་གཟབ་བྱེད་དགོས་ཀྱི་ཡོད་མེད་ཨོ་ད་ཧ་གོ་དགོས་ཀྱི་འདུག་ཨ། ལམ་ཁ་དེ་སབ་ཁྲ་འདྲ་བོ་ཅིག་ངེས་དགོས་རེད་བ། དེ་མ་ངེས་ན་ད་ག་ཟེ་མིག་བཙུམས་རྒྱུགས་བཞག་ན་ཨ་ནི་ཡོང་གི་མ་རེད་བ་གོ་ལོག་རྩེད་བཞག་རེད་བ། ཨོ་དེ་ནང་ལྟར་གྱི་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་ལམ་གྱི་རིམ་པ་དེ་ཏག་ཏག་ཅིག་མ་ནོར་བ་ཅིག། མགོ་བཙུགས་ས་དེ་ལ་བཙུགས་བཞག་ན་ཨ་ནི་མཇུག་མ་ཐོན་ས་དེ་ལ་ཐོན་འགྲོ་ཡག་ཅིག།

དེ་ལྟར་དུ་བསུ་བྱས་ནས་གང་ཅིའི་ལམ་གྱི་རིམ་པ་དེ། ལམ་གྱི་རིམ་པ་དེ་བི་ཀའི་སོ་སོས་ཤེས་དགོས་ཀྱི་ཡོད་རེད་ཨོ་ད་དེ། ཐོས་དགོས་ཀྱི་ཡོད་རེད་བསམ་བསྒོམ་གསུམ་ཡ་མ་བྲལ་བ་བྱེད་དགོས་ཀྱི་ཡོད་རེད་ཨོ་དེ་འདྲའི་གི་ལམ་གྱི་རིམ་པ་དེ་ནི་སོ་སོའི་བི་ཀའི་བདེ་བླག་ཏུ་ཧ་གོ་ཡ། བི་ཀའི་ཉམས་སུ་ལེན་ཆོག་ཆོག་འདྲ་བོ་དེ་ཨ་ནི་བྱང་ཆུབ་ལམ་གྱི་རིམ་པ་ཟེར་དེ་ལས་ལྷག་པ་ཅིག་མེད་པ་ཡིན་དུས། མདོར་ན་བི་ཀའི་བྱང་ཆུབ་ཀྱི་སེམས་བཅོས་མ་ཚུན་ཆད་ཀྱི་གསལ་བཏབ་ནས་ཨོ་ད་དེ་ནི་གསན་པར་ཞུ། ད་གང་གསན་པར་བྱ་བའི་དམ་པའི་ཆོས་ཡང་དེ་ནི། སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་སར་བགྲོད་པའི་ཐེག་པ་མཆོག་གི་ཆོས་ལུགས། འོ་ད་དེ་ནི་ཤིང་རྟའི་སྲོལ་འབྱེད་ཆེན་པོ་འཕགས་པ་ཐོགས་མེད། མགོན་པོ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། འོ་ད་མཉམ་མེད་ཇོ་བོ་རྗེ་དང་ཁམས་གསུམ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་གདམས་པ་ཟབ་མོ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་གནད་ཐམས་ཅད་མ་ཚང་བ་མེད་པར་གང་ཟག་གཅིག་ལམ་གྱི་རིམ་པར་བསྒྲིགས་པ། འོ་ད་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་མདོར་བསྡུས་ལྟར་འབུལ་བའི་དབང་དུ་བྱས་ནས།

ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་གིས་རུ་དར་མཛད་པ་དེ་རེད། དེ་ཡང་འདི་ནི་གསུམ་དུ་ཚུར་བསྡུས་ན་རིགས་ཕུན་སུམ་ཚོགས་པར་སྐྱེ་བ་བཞེས་པའི་ཚུལ། རྟེན་དེ་ལ་ཡོན་ཏན་བརྙེས་པའི་ཚུལ། འོ་ད་བརྙེས་ནས་བསྟན་པ་ལ་བྱ་བ་མཛད་པའི་ཚུལ་གསུམ། ད་སྐྱེས་བུ་དམ་པ་ཚོ་གི་མཛད་པ་དེ། དེ་གསུམ་གྱི་ནང་མ་བསྡུས་པའི་སྐྱེས་བུ་དམ་པའི་མཛད་པ། འགྲོ་དོན་བྱེད་ཡག་གི། སེམས་ཅན་གྱི་དོན་དག་མཛད་ཡག་གི་ད་དེ་གསུམ་མ་གཏོགས་ཡོག་མ་རེད། རོ་ད། འོ་ད་དང་པོ་སྐྱེ་བ་གཅིག་བཞེས་དགོས་རོ་ད་ག་འདྲའི་སྐྱེ་བ་ཞིག་གི་ཡིན་ནའི་སྐྱེ་བ་གྱི་གཞི། ཨ་ནི་རྟེན་དེ་ལ་ཡོན་ཏན་བརྙེས་དགོས་རེད་རོ་ད་སོ་སོས་ཡོན་ཏན་བརྙེས་ཨ་ནི་བསྟན་པ་ལ་བྱ་བ་བྱེད་རྒྱུ་དེ་རེད། བསྟན་པ་ལ་བྱ་བ་བྱས་ན་སེམས་ཅན་ལ་ཕན་འགྲོ་གི་རེ་རོ་ད། བདེ་སྐྱིད་ཀྱི་རྩ་བ་པའི་སངས་རྒྱས་ཀྱི་བསྟན་པ་ཟེར་དེ་རེད་བ། བདེ་སྐྱིད་ཟེར་སྐྱིད་པོ་ཡོང་ཡས་དེ་སེམས་ཅན་ཚོ་རེད་མ་གཏོགས་སངས་རྒྱས་ལ་ཡག་གོ་དགོས་ཡ་གང་ཡོད་མ་རེད་བ་དེ་རེད་ད། དེ་ཡིན་དུས་གང་ལ། མཛད་པ་པོའི་ཆེ་བ་དེ་འགྲིག་སོང་བ། ད་དེ་ནི།

རེད་བ་ད། བི་གའི་མདོ་དང་སྔགས་གང་ག་ལོག་གི་བའི་བརྗོད་བྱའི་དོན་བསྡུས་ནས་བསྟན་པ་ཡིན་དུས་མན་ངག་འདུས་ཆེ་བ། དེ་ནི་སེམས་འདུལ་བའི་རིམ་པ་གཙོ་བོ་བྱས་ནས་སྟོན་ཡོང་དུས་ལམ་རིམ་ག་ཚུགས་ལ་ཨ་ནི་ལག་ཏུ་བླང་བདེ་བ། ད་ལྷག་པར་དུ་ཡང་བི་གའི་ཤིང་རྟའི་སྲོལ་འབྱེད་ཆེན་པོ་གཉིས་ཀྱི་ཅིག་བི་གའི་ལུགས་ལ་མཁས་པའི་བླ་མ་གསེར་གླིང་པ་དང་རིག་པའི་ཁུ་བྱུག་གཉིས་ཀྱི་མན་ངག་གིས་བརྒྱན་པ་ཡིན་དུས་བསྟན་བཅོས་གཞན་ལས། གཞན་ལས། གཞན་དང་གཞན་ལས་རེད་བ་ད་དཔལ། བསྟན་བཅོས་མངོན་རྟོགས་རྒྱན་དང་གསང་བ་འདུས་པའི་རྩ་རྒྱུད་ལས། རེད་བ་ད་དཔལ་བ་དེ་ཚོ་ལས་ཀྱང་ཁྱད་པར་དུ་འཕགས་པ་ཡིན། ད་བྱང་ཆུབ་ལམ་གྱི་རིམ་པ་དེ། ད་བྱང་ཆུབ་ལམ་རིམ་འདི་ཁོ་རང་ཆེ་བ་བཞི་དང་ཁྱད་ཆོས་གསུམ་དང་ལྡན་པ་ཡིན་ན་ཡང། རེད་བ་ད་དེ་ཙམ་གྱིས་འགྲིག་གི་མ་རེད་སོ་སོའི་ངོས་ནས་ཚང་བ་ཅིག་དགོས་ཀྱི་ཡོད་རེད་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་ཡ་དེ་སོ་སོས་རྟོགས་དགོས་རེད་མ་གཏོགས། རེད་བ་ད། སོ་སོས་རྟོགས་དགོས་རེད། ད་དེ་འགྲིགས་སོང་བ་ག་རེ་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པ། གསུང་རབ་མ་ལུས་གདམས་ངག་ཏུ་འཆར་བ་ཆེ་བ་བཞི་དེ་འགྲིགས་ཚར་རེད། ཨཱ་ནི་བི་ཀའི་ཉེས་སྤྱོད་ཆེན་པོ་རང་འགག་ཏུ་འགྲོ་བ། ད་བྱང་ཆུབ་ལམ་རིམ་ཡག་པོ་ཅིག་ཐོས། ཉམས་སུ་བླང་བྱེད་ཀྱི་ཡིན་ན། ཨཱ་ནི་སོ་སོའི་བི་ཀའི་མི་མཐུན་པའི་ཉེས་སྤྱོད་ཉེས་པའི་རིགས་དེ་ཚོ་རང་ཤུགས་ཀྱིས་འགག་འགྲོ་གི་རེད། རེད་པ་དང་དཔེར་ན་ཞིག་གིས་བཤེས་གཉེན་བསྟེན་ཚུལ་དེ་ཡག་པོ་ཅིག་སྦྱངས་ནས་ཡག་པོ་ལག་ལེན་ཅིག་བསྟར་ན་ཨོ་ད་དགེ་བའི་བཤེས་གཉེན་ལ་བས་མ་གུས་པ་ཅིག་ཡོང་རེད་པ་དང་དགེ་བའི་བཤེས་གཉེན་ལ་མ་གུས་པ་དང་མ་དད་པ་དང་ཨོ་ད་དེ་གའི་བཤེས་གཉེན་གྱི་ལོག་ཏུ་བས་སྣང་དེ་ཡོད་གི་ཉེས་པའི་རིགས་གང་ག་ལོ་རང་ཤུགས་ཀྱིས་འགག་འགྲོ་གི་རེད་པ་དང་རེད་པ་དང། དགེ་བའི་བཤེས་གཉེན་ཡག་པོ་ཅིག་བསྟེན་བཞག་ན། དགེ་བའི་བཤེས་གཉེན་མ་བསྟེན་དགེ་རྒན་མེད་མཁན་གྱི་དགེ་ཕྲུག་དེ་ག་དུས་ཡིན་ན་རྩུབ་སྟེ་རེད་འདྲ་པོ་ཅིག་ཆགས་བསྡད་གི་ཡོད། དགེ་རྒན་མེད་མཁན་གྱི་དགེ་ཕྲུག་པེ་ག་དུས་ཡིན་ནས་རྩུབ་སྟེ་རེད་འདྲ་པོ་ཅིག་དགེ་རྒན་ཡག་པོ་ཅིག་གི་འཁྲིས་ལ་ཡོད་ན། དཔེ་གཉོམ་ཆུང་ཆུང་ར་ཅིག་རེད་པ་དང་ཞེ་ཞེ་དུལ་མདོག་ཁ་པོ་ཅིག་བྱས་བསྡད་གི་རེད་བ་ད་ཁོ་དེ་དང་གཅིག་པ་རེད། གང་བྱས། བྱས་ཙང། ལམ་རིམ་འདི་ལ་བརྟེན་ནས་ད་དེས་གཙོས་པའི་ཉེས་པའི་རིགས་གང་ག་ལོ་བེ་གའི་འགག་འགྲོ་བ་རེད་རང་ཤུགས་ཀྱིས། གཙོ་བོ་གཙོ་བོ་བེ་གའི་བྱང་ཆུབ་ལམ་རིམ་ཆེན་མོ་ནང་ལ་སོང་ན་ཆོས་སྤོང་གི་ལས་དེ་ཚོ་འགག་འགྲོ་བ་རེད་གསུངས་པ་རེད། ཆོས་སྤོང་ཡང་གི་ལས་དེ་ཚོ་འོ་དེ་རེད། ཆོས་སྤོང་གི་ལས་དེ་ཞེ་དྲག་གི་ཉེས་པ་ཆེན་པོ་ཁ་སང་གསུངས་སོང་ང། འོ་ད་བེ་གའི་དགྲ་བཅོམ་པ་བེ་གའི་འཛམ་བུའི་གླིང་ལ་ཡོད་པའི་དགྲ་བཅོམ་པ་ཚང་མ་ལོ་བེ་གའི་བསད་པ་ལས་ཆོས་བེ་གའི་ཤོ་ལོ་ཀ་གཅིག་སྤོང་ཡ་དེ་ཞེ་དྲག་གི་ཉེས་པ་ཆེན་པོ་ཡིན། འོ་དེ་རེད། ཉེས་སྤྱོད་ཆེན་པོ་རང་འགག་ཏུ་འགྲོ་བ། ད་ལམ་རིམ་ལ་བརྟེན་ནས་ཉེས་སྤྱོད་ཆེན་པོ་དེ་འདྲ་རེད་རང་འགག་ཏུ་འགྲོ་གི་རེད། ད་རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པ། རྒྱལ་བའི་དགོངས་པ་མཐར་ཐུག་པ་ཡོད་ས་དེ་ད་ཕི་ཀའི་བཀའ་འགྱུར་ནང་ལ་ཡོག་རེད། དེའི་ནང་ནས་བའི་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་རེད་པ་དང། དུམ་པ་བི་ཀའི་རེད་པ་དང་བི་ཀའི་བཅུ་དྲུག་ཟེར་ཡ་འདྲ་པོ་ད་བཀའ་འགྱུར་རེད་པ་དང་འབུམ་དུམ་པ་བཅུ་གཉིས་འོ་དེ་ཚོ་ནང་ལ་ཡོག་རེད། ཡོག་རེད་དེ། དགོངས་པ་མཐར་ཐུག་པ་དེ་ན་ཡོད་རེད་དེ་ང་ཚོས་དེ་བཙལ་དེ་ནང་ལ་བཙལ་ན་ལས་སླ་པོ་ཅིག་ལེན་ཡ་རག་ཡ་ཡོད་མ་རེད་རེད་པ་དང། ཟླ་བ་ནས་ཟླ་བ་ལོ་ནས་ལོ་དེ་མ་ཀློག་བསྡད་གི་ཡིན་ནའི། བཤེས་གཉེན་བསྟེན་ཚུལ་ནས་མི་སློབ་པའི་ཟུང་འཇུག་གི་བར་དུ་བང་བསྒྲིགས་ནས་ཟ་ཆོག་འཐུང་ཆོག་འདྲ་པོ་ཅིག་ལེན་ཐུབ་ཡ་ཡོད་མ་རེད་རེད་པ་དང། བྱས་ཙང་རྒྱ་མཚོའི་ནང་ལ་ནོར་བུ་ཡོད་པ་དང་འདྲ་བ་ཡིན། རྒྱ་མཚོའི་ནང་ལ་ད་སྔ་མ་ཡིན་ན་སེམས་ཅན་ཚོ་དཔེ་བསོད་ནམས་ཆེན་པོ་ཡིན་ཙང་རྒྱ་མཚོའི་ནང་ལ་ནོར་བུ་རག་གི་ཡོད་རེད། ད་ལྟ་བསོད་ནམས་མར་ཟད་དུས་སྒང་ལ་ནོར་བུ་མེད་པར་རྡོ་རྐྱང་རྐྱང་མ་གཏོགས་གྲམ་པ་མ་གཏོགས་མེད་རེད་པ་ད། བསོད་ནམས་རྫོགས་འགྲོ་དུས་དེ་ཚོ་རྫོགས་འགྲོ་གི་རེད། ད་གང་བྱས་རྒྱ་མཚོའི་ནང་ལ་ནོར་བུ་ལེན་གར་འགྲོ་བའི་སྒང་ལ་གྲུ་ལ་བརྟེན་དགོས་རེད་བ། གྲུ་འདྲ་པོ་གཅིག་གྲུ་གཟིངས། གྲུ་འདྲ་པོ་གཅིག་གིས་བརྟེན་ནས་འགྲོ་དགོས་ཀྱི་མ་གཏོགས་གྲུ་མེད་པར་སོ་སོ་གིས་རྐྱལ་རྒྱབ་མ་ཤེས་པ། རེད་པ་ད། རྐྱལ་རྒྱབ་མ་ཤེས་པར་གྲུ་མེད་པར་ད་ནོར་བུ་ལེན་གར་འགྲོ་གི་ཡིན་ཟེར་ཆུ་ནང་མར་ཏོ་ལོབས་སུ་མར་མཆོངས་བཞག་ན། ཨ་ནི་སོ་སོ་ནོར་བུ་རག་ཡ་ཕར་བཞག་ནས་ཨ་ལས་སོ་སོ་སྲོག་ཤོར་རྒྱུ་རེད་བ། རེད་པ་ད། སྲོག་ཤོར་ཡ་དེ་རེད་བ་ཨོ་དེས་ན་ད། བྱང་ཆུབ་ལམ་རིམ་འདྲ་པོ་བེ་གའི་བླ་མའི་མན་ངག་བྱང་ཆུབ་ལམ་གྱི་རིམ་པ་ལ་རྒྱུད་ནས་མ་བརྟེན་པ་བྱས། འོ་ད་དེ་ནས་དེ་གའི་རྒྱལ་བའི་དགོངས་པ། བཙལ་ག་འགྲོ་བ་ཡིན་ན་གཞུང་ཆེན་པོ་བཀའ་འགྱུར་ནང་ལོགས་ལ་བཙལ་ག་འགྲོ་ན་རག་ཡ་ཡོག་མ་རེད། ད་མདོ་གོ་མི་གོ་གོ་ནོར་དེ་འདྲས་ཐེབས་ནས་རོ་ད་གཞུང་ཆེན་པོའི་ནང་ལ་དེ་ནས་གོ་ནོར་དེ་འདྲས་ཐེབས་ནས་ལམ་པའི་གོ་ནོར་འདྲ་པོ་དེ་འདྲས་ཐེབས་ནས་དེ་གའི་རོ་ད་ཉེན་ཁ་ད་མདོ་ཉེན་ཁ་ཡོག་རེད་གོ་ནོར་འདྲ་པོ་ཐེབས་ནས། བཀའ་འགྱུར་ནང་ལྟ་ཡི་འདུག་ག་རེད་པ་ད་དཔེར་ན་ཚིག་དེ་ཚིག་པའི་དྲང་དོན་དང་ངེས་དོན་གྱི་ཚིག་མི་འདྲ་མི་འདྲ་མང་པོ་ཡོད་རེད་པ། ཨོ་ཕ་དཔེར་ན་གོ་བདེ་བོ་ཞིག་ལ་ཕ་དང་མ་ནི་བསད་བྱ་ཟེར་ཡ་འདྲ་བོ་དེ་འདྲས་མཐོང་སོང་ན། ཨོ་ཕ་མ་བསད་བྱ་ཡིན་པ་འདྲ་བསམ། བཀའ་འགྱུར་རང་ནང་ལ་འདུག་ཨ་བསམ་འདྲ་བོ་ད། ག་སོ་དེ་རྒྱལ་བའི་བཀའ་རང་རེད་དེ་ནང་ལ་འདུག་ཨ་བསམ་ཡ་འདྲ་བོ། ད་ཁ་ཅིག་གསང་སྔགས་ཀྱི་བཀའི་སྦས་དེ་བ་གསང་སྔགས་ཀྱི་དོན་སྦས་ཀྱི་འདྲ་བོ་ད་དགོངས་པ་ཅན་གྱི་ཚིག་དེ་འདྲས་མང་པོ་ཡོད་རེད་པ་ད། མ་བྱིན་པ་ཡང་བླང་བར་བྱ། འོ་ད་ཅི་རེད་པ་མི་ཚངས་པ་ཡང་སྤྱད་པར་བྱ་ཟེར་ཡ་འདྲ་བོ། ཅི་ཁྱེད་ཀྱིས་སྲོག་ཆགས་བསད་པར་བྱ་ཟེར་ཡ་འདྲ་བོ་དེ་འདྲས་ཡོད་རེད། རེད་དེ་བྱས་ཙང། བླ་མ་ལ་མ་བསྟེན་ན་སོ་སོ་དེ་རྣམས་ཀྱིས་བལྟས་ནས་ཧ་གོ་གི་ཡོད་ཟེར་ན་འོ་ད་བསད་ཡ་རེད་ཤག་ད་བཏུབ་ཡ་རེད་ཤག་བརྐུ་ཡ་རེད་ཤག་བསམ་ནས་ལམ་ལོག་པར་འགྲོ་ཡ་གི་ཉེན་ཁ་འདུག་ཨ། ཨོ། བྱས་ཙང་རྒྱ་མཚོའི་ནང་ལ་གྲུ་མེད་ནས་རྒྱ་མཚོ་ནང་ལ་མཆོངས་བཞག་ན་སྲོག་ཤོར་ཡག་གི་ཉེན་ཁ་དེ་དང་གཅིག་པ་རེད། ད་ག་རེ་བྱེད་དགོས་རེད་ཟེར་ན་དགེ་བའི་བཤེས་གཉེན་ཡག་པོ་ཅིག་བསྟེན། ཨ་ནི་དེའི་མན་ངག་དགེ་བའི་བཤེས་གཉེན་གྱི་མན་ངག་གཙོ་བོ་ག་རེ་རེད་གཞན་པ་ཡོད་མ་རེད་བྱང་ཆུབ་ལམ་གྱི་རིམ་པ་འདི་རེད། དགེ་བའི་བཤེས་གཉེན་ག་འདྲས་ཅིག་བསྟེན་པ་ཡིན་ནའང་རྡོག་རྡོག་འདྲ་པོ་དེ་བྱང་ཆུབ་ལམ་གྱི་རིམ་པ་གསུང་ཡ་དེ་ག་རེད་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ནས་དྲིན་ཅན་རྩ་བའི་བླ་མའི་བར་གྱི་ཆོས་གསུང་ཡ་ད་གཙོ་བོ་འདྲ་པོ་དེ་བྱང་ཆུབ་ལམ་རིམ་འདི་རེད།

ཨོ་དེ་ནི་ཆོས། རེད་པ་ད་ཇི་ལྟར་ཉམས་སུ་ལེན་སྟངས་དེ་རེད། ཨོ་དེ་ལ་དེ་ནི་བི་གའི་ཆོས། དེ་ནི། ཨོ་དང་དེ་ནི། ཉན་བཤད་ཇི་ལྟར་བྱ་བ་དེ་རེད་པ་ད་དེ་ཡིན་དུས་ཀ་ལ་ཆོས་ཉན་པའི་ཚུལ། ཆོས་བཤད་པའི་ཚུལ། མཇུག་ཏུ་ཐུན་མོང་དུ་ཇི་ལྟར་བྱ་བ་ཐུན་མོང་ཟེར་དུས་ཀ་ལ་བླ་མ་དང་སློབ་མ་གཉིས་ཀ་གིས་ཆོས་ཉན་བཤད་ཚར་སོང་ན། ལམ་སང་འོབས་དེ་ཀ་ལ་ཕར་གྲོལ་མ་འགྲོ་བ་བྱེད། ཨ་ནི་བཞུགས།